དེ་འདྲ་ཡིན་ཙང། བླ་མ་སྤྱི་བོ་ནས་མར་འོད་དཔལ་དུ། ཞུ་ནས་མར་འོད་དམར་པོ་སྟེ་ཧ་ཅང་གི་གཟི་བརྗིད་ཆེན་པོ་ཅིག་མར་ཡོང་ནས་རང་གི་སྤྱི་བོ་ནས་མར་ཞུགས་པ་ནས། ཨ་ནི་སྙིང་གའི་བཾ་ཡིག་ཏུ་གྱུར་པ། སྙིང་གའི་རང་སེམས་བཾ་ཡིག་གི་རྣམ་པ་ཅན་དུ། དབྱེར་མེད་རོ་གཅིག་ཏུ་གྱུར་པར་བསམ་ནས་བདེ་སྟོང་ལ་མཉམ་པར་བཞག། ད་བདེ་སྟོང་ལ་མཉམ་པར་བཞག་ཟེར་དུས། བདེ་བ་དེ་མྱོང་བ་ལ་བདེ་བ་ཚོར་བ་རེད་བ། ཚོར་བ་བདེ་བ་དེ་འཆམ་འཆམ་ཚོར་བ་ལ་མྱོང་ཡག་དེ། སྣང་ཡག་དེ། སེམས་ཀྱི་སྣང་ཡུལ་རེད་བ། སྣང་ཡུལ་དེ་ལ་སྟོང་སང་ངེ་སང། སེམས་ཀྱི། དྲན་པ་དེ་ངེས་རྒྱུ་གཅིག། ཞེན་ཡུལ་གཅིག་ཡོད་རེད་བ། འོ་དེ་ལ་ནི། རང་བཞིན་མེད་པ་ཡིན་ཟེར་སྟོང་པ་ཉིད་ཀྱི་ངེས་ཤེས་དྲངས་ཏེ། སྟོང་པ་ཉིད་ཆོས་ཐམས་ཅད་རང་བཞིན་མེད་ཟེར་ངེས་པ་དང་བཅས་འདི་བ་གསུམ་ཚོགས།

དེ་ལྟ་བས་དེ་འདི་པའི་བདེ་སྟོང་དེ་ལ། བདེ་སྟོང་དེ་ཡི་ངོ་བོ་དེར་སྒྲིབ་གཉིས་ཀྱི་ལྷད་ཞུགས་ཡོད་མ་རེད་སྒྲིབ་པ་གཉིས་པོ་དེ་གློ་བུར་བའི་དྲི་མ་རེད་སྒྲིབ་པ་ཡིན་ཙང། དེ་པའི་རང་སེམས་བདེ་སྟོང་གི་པའི་ཡེ་ཤེས་དེ་ལ། སྒྲིབ་པ་མོ་ཉོན་མོངས་དང་ཤེས་བྱའི་དྲི་མའི་ལྷད་མ་ཞུགས་པའི་ངོ་བོ་བའི་ངོ་བོ་རང་དྭངས་འོད་གསལ་བ་ཡིན་པ་དེ་བླ་མ་ངོ་བོ་ཉིད་ཀྱི་སྐུའོ་ཟེར་སྐུ་བཞི་བླ་མ་སྐུ་བཞི་པའི་རང་གི་སེམས་ལ་ཚང་ཡག་དེ་དེ་རེད་དེ། ངེས་དོན་གྱི་བླ་མ་རྣལ་འབྱོར་སྒོམ་ལུགས་དེ་རེད། ད་བདག་ལྷ་བསྐྱེད་པའི་རྣལ་འབྱོར་གོ་དེ་བཾ་ཡིག་དེ་ཉིད་ཕར་ཕར་ཕར་ཕར་འགྲོ་དུས་སྣོད་བཅུད་གང་ག་ཁུད་ཁུད་ནང་དུ་བསྡུས་ནས་པའི་གང་ག་བཾ་ཡིག་ལ་གྱུར། ཚུར་ཚུར་ཚུར་བསྡུ་ཡོང་དུས་སྣོད་བཅུད་བཾ་ཡིག་ལ་གྱུར་ཚར་ཡིན་ཙང་ད་སྣོད་བཅུད་གང་ཡང་མ་ལྷག་པར་ཁོ་རང་ཁུ་རུ་བཅས་བཾ་ཡིག་ཆུང་ཆུང་ཅིག་ལ་གྱུར་ཡོང་དུས་རང་གི་ལུས་ཡང་ཡོད་པ་མ་རེད། བཾ་ཡིག་གཅིག་པོ་མ་གཏོགས་མེད་པར་བྱས། ད་དེ་ནས་མར་འཆི་དུས་ཀྱི་འཆི་རིམ་ཤར་ཡག་དེ་བཞིན་གྱི་རུ་བ་དང། ཤི་འགྲོ་དུས་ནད་པ་ཕར་ཤི་འགྲོ་དུས་འབྱུང་བ་བཞི། ཐིམ་འགྲོ་རེད་དེ་དང། ནད་པ་ཕར་ག་རོ་ག་རོ་རེད་འགྲོ་དུས་དང་པོ་ས་ཆུ་ལ་ཐིམ་འགྲོ་དུས་འགུལ་སྐྱོད་གཏོང་མ་ཐུབ་རེད། ང་འགུལ་སྐྱོད་གཏོང་ཐུབ་མ་སོང་ཟེར་སྒོམ་དགོས་མ་རེད་ཕྱི་རྟགས་སྒོམ་དགོས་མ་རེད་ནང་གི་རྟགས་དེར། ནང་གི་རྟགས་སེམས་ལ་ཡ། ཆུ་འགྲོ་འདྲ་བའི་བཟོ་འདྲ་བྱས། སྨིག་རྒྱུ། རིག་རིག་རིག་རིག་རིག་གསལ་དུ་ཤར་ཡོང་དགོས་རེད། མིག་གིས་མཐོང་བ་མ་རེད། སེམས་ལ་ཤར་བ་རེད། བྱས་ཙང་སྨིག་རྒྱུ་ལྟ་བུ་ཤར་བྱུང། ས་ཆུ་ལ་ཐིམ་སོང་བསམ་པ་བྱས། ས་ཆུ་ལ་ཐིམ་སོང་དེ། འབྱུང་བ་ས་ལ་རླུང་བསྐྱོད་པའི་ནུས་པ་རྫོགས་འགྲོ་བ་རེད། ད་བྱུང་ནས་འདི་ལ་ར་བ། པའི། ཉལ་མ། གང་ག་ལོ་མ། ཐིམ་རིམ་འདྲ་པོ་དེ་བཤད་དགོས་པ་རེད། ད། ད་ལྟ་བཤད་ཚར་ས་མ་རེད།

ཁྲིད་དུ་མ་ལེགས་དུ་མ་རེད་སྲིན་བུ་མེ་ཁྱེར་འཕེལ་དེ་རེད་ཤེས་ཡང་མི་འདུག་མི་ལ་འགའ་ཕྱི་ལ་སྲིན་བུ་མེ་ཁྱེར་འཕུར་ནས་ཁོང་ཚོ། འབུ་དེའི་རྐུབ་ལ་ཡ་མེ་ལྗང་ཁུ་གཉིས་ཡོད་རེད་ཕྱི་ལ་ཡོད་རྒྱུ་འབུ་སེར་པོ་ཆུང་ཆུང་གཅིག་ཡོད་རེད་བྷ་ཨ་ཛི་ལས་དེ་ཆེན་པོ་ཡོད་རེད་མེད་དེ། ད་འདི་བ་ཏོག་ཙམ་འདི་བ་ད་ཐུང་མ་བྱུང། ཁང་གླའི་རེ་གཉིས་མ་གཏོགས་མེད་མི་ལུས་ལུ་མ་ཏོག་ཙམ་འདུག་དེ་ལ་སྲིན་བུ་མེ་ཁྱེར་ཟེར།

རྟགས་བཞི་པ། འོག་ནས་ནི་མར་མེ་འབར་བ་ལྟ་བུ་དེ་ཤར་གྱི་རེད། མ་འཕྱུར་འཕྱུར་བྱེད་ངེས་པར་འགྱུར། ནི་སེར་ཏིང་ཏིང་མཆོད་མེ་སེར་པོ་སྤར་བཞག་ནས་ལྷགས་པ་མ་བརྒྱབ་པའི་སྐབས་ལ་ནི་ཁང་པ་དང་བློ་ལ་ཡ་དེ་ཡོང་བ། ང་ཚོ་ཆུའི་ཁོག་འདྲ་བོ་དེ་དེར་ཉལ་བསྡད་དུས། མཆོད་མེ་དེ་མཐོང་གི་མ་རེད་དེ་པས་སེར་ཏིང་ཏིང་བྱས་ནས་ཁང་པ་དེ་སེར་པོ་ཡོག་འདྲ་བ་དེ་ཡིས་བཟོ་རུབ་ཀྱིས་སེར་ཏིང་ཏིང་ཞིག་ཤར་གྱི་རེད་མར་མེའི་སྣང་བ་ཟེར་བ་དེ་ལ། དེ་སེམས་ལ་ཤར་གྱི་རེད་དེ་འདྲ་ཞིག་ཤར་བྱུང་བསམ་པ་བྱུང།

སྟོན་ཀ་ནམ་མཁའ་ལ་སྤྲིན་ཉི་མ་དང་ཟླ་བ་དང་གང་ཡང་མེད་པར་བྱས་ནས། ཐོ་རངས་ཀྱི་དུས་ལ་གནམ་དེ་ཧ་ཅང་དྭངས་མ། སྟོང་སང་སང་ཅིག་ཡོང་གི་ཡོད་རེད། ཟླ་ཉི་འོད་དང་སྨག་གིས་ཁྱབ་འདྲ་བའི་ཟེར་ཡག་གི་སྟོང་པ་གསུམ་དེ། ཟླ་བའི་འོད་ཉི་མའི་འོད། སྨག་མཐུག་པོ་ས་རུབ་རུབ་ཀྱི་ནག་ཁུང་དེ་བཅས་དེ་གསུམ་པོ་དེ་སྔ་མ་གསུམ་པོ་དེ་རེད། ད་དེ་མེད་པ་ཅིག་གིས་སྟོང་པ་གསུམ་པ་དེ་སྟོང་སང་སང་དེ་རེད་དེ་དུས་འཆི་བ་འོད་གསལ་རེད།

ངེས་ཤེས་དྲངས་ནས། འཛིན་སྟངས་དམ་བསྒྲིམས་པར་བྱས། མྱོང་བྱེད་དེ་ལ་བདེ་བ་ཆེན་པོ་མྱང། བདེ་སྟོང་གི་ཡེ་ཤེས་འདི་འཆང་འཆང་བྱས། བ་དེ་གསུམ་ཚོགས་བདེ་བ་དེ་བས་རང་གི་མ་འོངས་པ་ན་ཐོབ་རྒྱུ། བའི་རྗེ་བཙུན་རྡོ་རྗེ་རྣལ་འབྱོར་མའི་ཐུགས་ཡེ་ཤེས་ཆོས་སྐུ་དངོས་དེ་ཡིན་བསམ་པར་བྱས། ད་དེ་དུས། འདྲ་ཡག་དེ་ཤི་དུས་དང་གཅིག་པ་རེད་ཤི་འགྲོ་དུས་དང་རྟགས་དེ་ཅན་ཤར་དགོས་གཅིག་པ་རེད། ད་སྟོང་སང་ཤར་གྱི་རེད་ཤི་དུས། སྟོང་པ་རྟོགས་ཀྱི་མ་རེད།

ང་ཚོ་ཤི་འགྲོ་དུས་ཀྱི་ཆོས་སྐུ་དེ། མཉམ་བཞག་འོད་གསལ་དེར་བ་ཁ་ཤས་ཐུགས་དམ་བཞུགས་དེ་རེད་ཟེར་ཡག་འདྲ་པོ་དེ། སྟོང་པ་དེ་གསུམ་པ་ཤར་ཚར་ནས་ཨ་ནི་སྟོང་སང་དེ་ལ། བས་རླུང་མ་གཡོས་བྱས་སེམས་ཀྱིས་དེ་ལ་བསྡད་བཞག་དུས། སྟོང་སང་སང་ཅིག་ཞག་པོ་གསུམ་ཙམ་སྡོད་ཀྱི་རེད་ཐ་མལ་པ་ལ་ཡིན་ནས། སྡིག་པ་ཆེན་པོ་ཡིན་ན་ཁྱུག་ཙམ་གཅིག་རེད། ཁྱུག་ཙམ་གཅིག་ཡ་ལམ་སང་བར་དོ་ལ་འགྲོ་ནས་ལམ་སང་དམྱལ་བ་དང་འགྲོ་བཞག་གི་རེད།

པའི་ཕུང་པོ་ཕྱིར་མ་བཏོན་པ་བྱས་ཞག་ཅིག་ཅིག་བོར་ཡོད་རེད་ཨང་ཟེར་བ་སུ་དེ་བྲིས་གི་རེད་འོད་གསལ་ལ་ཡོད་རེད་ད་ཟིག་མ་རེད་དེ་ཞག་པོ་གསུམ་ཐུག་ལ་དེ་ཡང་བས་སྡུག་བས་ནི་གཟའ་ཉི་མ་ལ་ཤི་འགྲོ་མཁན་ནི་ལྷག་པ་ཉིན་མོ་དེ་གང་དུ་ཁེལ་རྒྱུ་མེད་མཁན་འདྲ་པོ་ལ་བས་གཟའ་ལ་ཕྱིར་བཏོན་ཟེར་ཡག་དེ་འདྲ་ཡོད་རེད་ད་རྩིས་ཟེར་མཁན་རྣམ་རྟོག་སློང་ཡག་ཡིན་ཙང་གཅིག་ཆོག་འདུག་གཅིག་མི་ཆོག་འདུག་མང་པོ་ཡོད་རེད་ཁོ་ལ་ད་མེད་པ་ཡིན་ན་འོད་གསལ་གཅིག་ཡོད་རེད་ད་འོད་གསལ་དེ་བས་ག་དུས་ཤི་ཤི་ལ་ཤར་གྱི་རེད། ཁྱུག་ཙམ་ཡུད་ཙམ་གཅིག་པའི་ཏོག་ཅིག་མ་གཏོགས་མ་བྱུང་ནས་ཤི་དུས་ཤར་གྱི་རེད། དེ་ཡིན་ཙང་ཐོག་མ་མེད་པ་ནས་དེ་ཏོག་ཏོག་ཏོག་ཡོང་གི་ཡོད་ཡིན་ཙང་འོད་གསལ་དེ། གཞི་དུས་ཀྱི་འོད་གསལ་ཞེས་པ་རེད། མ་ཡི་འོད་གསལ་ཞེས་པའི་སྔོན་མ་ནས་ཡོད་མཁན་རྒན་པ་དེ་རེད། ད་འོད་གསལ་གྱི་སྐབས་སུ་རྣལ་འབྱོར་པ་གྱིས་བཅོམ་ལྡན་འདས་ནང་བཞིན་བསམ་བློ་གཅིག་གཏོང་ནས་སྟོང་སང་སང་དོན་སྟོང་ཉིད་ཀྱི་ལྟ་བ་གཅིག་དྲན་ཐུབ་ན། འོད་གསལ་བའི་སྟོང་པ་ཉིད་རྟོགས་ཀྱི་རེད་ཁོ་ལ་སྟོང་ཉིད་ཤར་གྱི་ཡོད་རེད་མིང་བརྡ་མ་འཕྲོད་རེད། སྟོང་པ་ཉིད་རྟོགས་སོང་ན་འོད་གསལ་དེ་སྟོང་ཉིད་རྟོགས་པའི་འོད་གསལ་སྐྱེ་ཡོང་བ་རེད། སྟོང་ཉིད་རྟོགས་པའི་འོད་གསལ་དེ་བུ་འོད་གསལ་འོད་གསལ་མ་བུ་འཕྲད་པ་རེད་ཨ་མ་ངོ་ཤེས་པ་ད་ཡང་རྙེད། ཨ་མ་ངོ་མ་ཤེས་པ་བྱས་ཁྱོད་རའི་ཨ་མ་བཟོ་ལྟ་འདི་འདྲའི་འདྲའི་ཡོད་ད་འདི་འདྲའི་ཅིག་ཡོད་ཟེར་ཡག་པོ་བྱས་ལབ། ད་ངའི་ཨ་མ་འདི་འདྲའི་ཞིག་ཡིན་པ་རེད་བསམ་ད་ཡག་པོ་ཅིག་སྤྲད་ནི་ལ་འགྲོ་ནས་ལམ་ཁར་ཨ་མ་དང་ཐུག་སོང་ད་ཨ་བོ་ཕ་གི་མེད་འགྲོ་བསམ་དེ་འགྲོ་ནས་ད་ཡག་ཆེ་ད་མི་ཤེས་བསམ་རེད་སྔོན་ད་འདི་རེད་ཤག་བསམ་བས་ངོས་ཟིན་པ་ནང་བཞིན་དེ་འདྲའི་ཡིན་ཙང་བུ་འོད་གསལ་ཟེར་གི་རེད་འོད་གསལ་ཟེར་དགོས་ཡ་དེ་ག་རེ་རེད་ཟེར་ན་དེ་ཚོ་མི་ཚོས་འོད་གསལ་དང་འོད་ཟེར་གཉིས་བར་ནང་ང་ལ་འོད་ཟེར་ཤར་གྱི་འདུག་སངས་རྒྱས་འདྲ་ཡོད་པ་འདྲ།

འོད་གསལ་ཤར་ཡག་དེ། རྩ་མདུད་གྲོ་བོར་བ། ད་ནི་རྩ་དབུ་མ་ནང་ལ་ཡ། དབུགས་འགྲོ་གི་ཡོད་མ་རེད། ཨ་ནི། རླུང་གང་ག་ཡ། མི་ཤི་བའི་དུས་ལ་ཐིམ་དགོས་རེད། འབྱུང་བཞི་ཡ། ཡ་ཡ་ཡ་ཡ་ཐིམ་འབྱུང་བ་རླུང་ཐིམ་པའི་སྐབས་དུས། ཨ་ནི། རྩ་མདུད་གྲོལ་འགྲོ་བ་རེད། རོ་རྐྱང་གཉིས་ཀའི་རླུང་དེ་ལྷོད་ལྷོད་བྱེད། རླུང་ལྔ་རྩ་བའི་རླུང་ལྔ་ཡན་ལག་གི་རླུང་ལྔ་ཡོད་རེད་དང། སྲོག་འཛིན་གྱི་རླུང་མཉམ་གནས་ཀྱི་རླུང་ཐུར་སེལ་གྱི་རླུང། གྱེན་རྒྱུའི་རླུང། ཁྱབ་བྱེད་ཀྱི་རླུང་ཟེར། ཁྱབ་བྱེད་རླུང་དེ་རྩ་ནང་འགྲོ་གི་ཡོད་མ་རེད་མ་ཤི་བར་དུ། ཚིགས་ཚོ་ལ་གནས་བསྡད་ཡོད་རེད། ད་ཤི་དུས་གང་ག་ཡོང་གི་རེད་གང་ག་རྩ་བའི་གནས་དེ་ཚོ་འཕོས་གི་རེད་སྡོད་ས་འདྲ་པོ་ཡོང་གི་རེད། དེ་དུས་རླུང་གང་ག་གོ་ཡོང་བ་ཡིན་ཙང། གཟུང་འཛིན་གྱི་རླུང་རོ་རྐྱང་ནང་ལ་འགྲོ་ཡ་དེ་མེད་རོ་རྐྱང་གཉིས་སྟོང་པ་ཆགས་ཡོད་རེད།

དེ་དུས་ནང་རྟགས་དེ་ལ་ག་རེ་ཡོད་རེད་ཟེར་ན། ཨ་མཆོག་ནང་གི་འུར་སྒྲ་དེ་ཡོད་མ་རེད། མི་ཡི་སྐད་ཆ་གོ་གི་ཡོད་མ་རེད། དེ་ནི་འཇམ་ཐིང་འགྲོ་བའི་སྐོར་དེ་ཨ་ནི་ཁ་གྲག་གི་ཡོད་མ་རེད་ཁ་བ་བྱེད་འདུག་སྟེ་ག་རེ་དབུགས་ཆད་ཚར་བསམ་བློ་གཏོང་ཡོད་རེད། དེ་དུས་སེམས་དེ་ལ་རང་བཞིན་བརྒྱད་ཅུའི་རྟོག་པ་བསྡད་ཡོད་མ་རེད་དེ་དེ་ཡི་རིགས་ཀྱི་སྣང་མཆེད་ཐོབ་གསུམ་ཡོད་རེད་སྣང་བ་དཀར་ལམ་པ་ཤར་ཡོང་གི་རེད་ད།

དེ་འདྲའི་ཡོང་གི་རེད་དཀར་དམར་ནག་གསུམ་གྱི་སྣང་བ་ཤར་བ་ག་རེ་རེད་ཟེར་ན་ང་རང་ཚོ་ལ་ད་ལྟ་ཐོག་མར་སྐྱེ་བ་ལེན་དུས་རྣམ་ཤེས་ཐོག་མར་ཞུགས་སའི་ས་ཆ་དེ་སྙིང་ག་རེད། དེའི་ནང་ནས་ཨ་ཡོད་ད་ཡོད་དུ་རྩ་དབུ་མ་རེད་རྩ་དབུ་མ་རྩ་འཁོར་ལྔ་ཡོད་ས་ནི་སྙིང་གའི་རྩ་འཁོར་རེད། དེའི་ནང་ནས་སྙིང་གའི་རྩ་འཁོར་དབུས་ཀྱི་ཕ་ལས་ཐོབ་པའི་ཐིག་ལེ་དཀར་པོ་དང་མ་ལས་ཐོབ་པའི་ཐིག་ལེ་དམར་པོ་གཉིས་ཁམས་དཀར་དམར་གའུ་ཁ་སྦྱོར་བྱས། ཐིག་ལེ་སྟེང་དཀར་པོ་འོག་དམར་པོ་ཡུངས་ཀར་ལས་བུང་ཡག་བུང་ཡག་སྲན་མ་ལས་ཆུང་ངུ་ཅིག་སྙིང་ག་ན་ཡོད་རེད།

ཨ་ནི་སྤྱི་བོ་ནས་མར་ཐིག་ལེ་ཐིགས་པ་ཟགས་ཡོང་གི་རེད། ཕ་ལས་ཐོབ་པའི་ཐིག་ལེ་དཀར་པོ་མཚན་འགྲོ་ཨ་ནི་གཉིས་པ་དེ་ཡར་སྤྱི་བོ་རྩ་འཁོར་གྱི་ཁ་ནས་བསྡད་ཡོད་རེད། མགོ་མཇུག་ལོག་ནས་ཡི་གེ་ཧམ་གི་བཟོ་དང་བུམ་པའི་བཟོ་འདྲ་བོ་བྱས་ཡོད་རེད། མ་ལས་ཐོབ་པའི་ཐིག་ལེ་ཨ་ནི་གཉིས་དང་པོ་དེ་སྙིང་ག་དེ་དེའི་མཚན་འགྲོ་གཉིས་པ་དེ་ལྟེ་བའི་ནང་བསྡད་པ་དྲོད་བསྐྱེད་ཡ་དེ་རེད་གཏུམ་མོའི་མེ་དེ་རེད། ཨ་ཁོ་ཡི་ནང་བབས་ཡོང་དུས་ཁོའི་མདངས་འདྲ་བོ་དེ་ཕོག་ནས། སེམས་དེ་ལ་སྐྱ་ཐང་ཐང་ཟླ་དཀར་ཤར་བ་འདྲ་བྱེད།

ད་ཁོ་གཉིས་གཉིས་པོ་དེ་གཉིས་ཀའི་ཐིག་ལེ་གང་ལ་ཁ་འཕྲད་ཡོང་དུས་ནག་ཐུམ་དུ་འགྲོ་བ་རེད། ཉེར་ཐོབ་རེད་དེ་དེ་ལས་ཕྲ་དུ་འགྲོ་བ་རེད། མགོ་དེ་ནག་ཐུམ་བྱས་སོང་བསམ་པ་དེ་ཐ་མ་དྲན་རྒྱུ་མེད་པར་བརྒྱལ་འགྲོ་བ་དང་ཉེར་ཐོབ་དྲན་བཅས་དྲན་མེད་ཟེར་བ་རེད། ད་བརྒྱལ་ནས་ཁོ་གཉིས་ཁ་གྱེས་འགྲོ་དུས། ད་བརྒྱལ་བ་སངས་ནས་ནག་འཐུང་དེ་བརླག་སོང། ད་ནི་འོད་གསལ་བྱེད་པའི་སྟོང་སང་སང་མ་གཏོགས་ད་ག་ཡང་ཡོད་མ་རེད་དེ་ཤིན་ཏུ་ཕྲ་བའི་རླུང་སེམས་རེད། སྤྱིར་བཏང་ང་རང་ཚོ་གི་མིག་གི་རྣམ་ཤེས་རྣ་བའི་རྣམ་ཤེས་སྣ་ཡི་རྣམ་ཤེས་ལུས་ཀྱི་རྣམ་ཤེས་ཤ་ལྕེ་ཡི་རྣམ་ཤེས་བ་སའི་ཨམ་བ་དེ་དབང་ཤེས་ལྔ་པོ་དེ་སེམས་ཀྱི་ནང་དེ་རགས་པ་རགས་ཤོས་དེ་རེད་ཡུལ་འཛིན་དགོས་བྱུང་ན་ཤུགས་ཆེ་བ་བས་སུས་ཀྱང་ཧ་གོ་བ་དེ་བས་ཕ་གི་རགས་ཤོས་དེ་རེད།

ཡང་མ་རེད་དེ་བསམ་བློ་སྤྱི་དམངས་ཁོག་སྤྲོད་ཀླད་པ་ནས་བསྡད་ཐུག་གི་འདུག་བང་དེང་སང་དེ་ཕལ་ཆེར་ནི་ང་ཚོ་མི་ཡི་ལས་དོན་བྱེད་ཀླད་པ་རེད་བོད་ལ་བྱེད་མི་ཡོང། དྲ་ཐོག་མི་ཡོང་མི་ཡོང་དེ་དག་འདུག་ཐུག་བ་རེད། ད་བསམ་བློ་འཁོར་མི་འདུག་འདེ་སི་ཁ་བྱེད་གི་རེད། རེད་དེ་ཡིན་ཅིག་ཡོད་ཅིག་ཡོད་རེད་ཀླད་པའི་ནང་ལ་ཡོད་རེད། སེམས་དེ་ལ་མཐུག་ལོས་ཡོད་ཀླད་པའི་ནང་ལ་སེམས་མཐུག་ཤོས་དེ་བསྡད་ཡོད་རེད་སེམས་རགས་པ། ད་མཐུག་པ་དཔེ་ངོས་ཟིན་སླ་བ།

བར་དོ་གྲུབ་ཡོང་དུས་མིག་ཡོད་རེད་མིག་དང་རྣ་བ་སྣ་དབང་པོ་ཀུན་ཚང་བ་གཟུགས་སྐུ་ཡོད་རེད་རླུང་གི་ལུས་རེད་མ་གཏོགས་པ་ཅི་རེད། དེ་ནས་བར་དོ་བ་དེ་སེམས་སྐྱོ་བོ། ག་ག་ཡིན་ས་འགྲོ་ཐུབ་མཁན་སེམས་ལ་གང་བསམ་ལ་འགྲོ་མཁན། བྱ་སྤུ་རླུང་གིས་འཁྱེར་རེ་སྒྲུབ་ཀྱི་ཡོད་དམ། བྱས་ཙང་དེ། ང་ཚོ་ཤི་དུས་དེ་ཤི་སྟངས་དེ་སྦྱངས་ནས། ཕར་ཤི་ནས་འོད་གསལ་སྟོང་སང་དེ་ཡང། མ་ཤི་ཡག་གི་ཚབ་ལ་དེ་མ་གོ་བ་བྱས། སངས་རྒྱས་དེ་ཆོས་སྐུ་ལམ་དུ་འཁྱེར་དགོས་དེའི་ཚབ།

གཟུགས་སྐུའི་སྐབས་མ་རེད་འཆི་བ་ཆོས་སྐུ་ལ་སྟོང་སང་སྒོམ་གྱི་རེད། ད། སྟོང་པའི་ངང་ལས་བདེ་སྟོང་གི་གཟུགས་སྣང་བཾ་ཡིག་ལས་བཅས་ཡོང་དུས་བར་དོ་དང་མཐུན་པ་དགོས་པ་བཾ་ཡིག་དེ་དོ་དགོང་བཤད་ཐུབ་མ་སོང། ད་སང་ཉིན་ཞུ་གི་ཡིན། སང་ཉིན། བར་དོ་ལོངས་སྐུ་བཾ་ཡིག་དེ་བཤད། བཾ་ཡིག་ཟླ་བའི་དབུས་སུ་བཞུགས་ལུགས་དེ་བཤད། མངོན་བྱང་ལྔ་བྱས་ཀྱི། མཚན་དཔེའི་ངོ་བོ་ཡི་གེ་བཞི་བཅུ་བརྒྱད་ཅུ་ངོས་འཛིན་བྱས།

ཨ་ནི་རྫོགས་རིམ་ནི་སྟོ་སྣ་ཁ་གཉིས་རེད། ཉུང་ཉུང་ཅིག་བཤད་དོན་སྟོ་ཡ་གཉིས་ང་འདུག་སྟེ་མགྱོགས་སེ་ཅིག་ཚར་ན་བསམ། དེ་རྒྱུ་མཚན་ག་རེ་རེད་ཟེར་ན། ད་བླ་མ་མི་ཁོམ་པ་ཆེ་བཅས། མི་ཁོམ་པ་བརྒྱད་ལས་གྲོལ་ནས་དལ་འབྱོར་གྱི་མི་ལུས་ཐོབ་པ་ཡིན་པ་ལ་མི་ཁོམ་པ་དགུ་པ་ནང་འཛུལ་དེ་ནི་ཞལ་ལོང་ཞེ་པོ་མེད་མཁན་ཅིག་འདུག། དེ་འདྲ་ཡིན་ཙང་ང་ཚོ་སྒང་ག་ལོ་མགྱོགས་པོ་ཚར་ན་དགའ་བདེ་མཁན་ཤ་སྟག་ཡིན་གྱི་རེད་བསམ་འདུག་དེ་འདྲ་ཅིག་བྱས་ཡ། ད་དོ་དགོང་དུ་ང་ཚོས་ཆ་བཞག་ད་དེ་རིང། བཾ་ཡིག་དེ་ཉིད་ཅི་བྱེད། བླ་མ་ལ་བསྟེན་པའི་མན་ངག་དེ་བྱེད། དབང་བཞི་བྱིན་རླབས་དེ་བྱེད། བཾ་ཡིག་དེ་ཞེ་དྲག་ཆེན་པོ་བྱེད་སྣོད་བཅུད་ཐམས་ཅད་བཾ་ཡིག་གི་ནང་དུ་བདེ་སྟོང་ལ་བསྒྱུར། ཨ་བཾ་ཡིག་དེ་ཚུར་བསྡུས་ནས་བྱེད། ཤིན་ཏུ་ཕྲ་བ་ལ་བསྒྱུར་དེ་ཡང་རིམ་གྱིས་ཐིམ་ནས། བར་དེ་ནི་སྟོང་ཉིད་སྒོམ་མཚམས་ཀྱི་བར་དེ་ལ། ཤུ་ནྱ་ཏའི་སྔགས་ཀྱི་བསམ་བློ་གཏོང་བའི་བར་དེ་རེད། ད་བཤར་སྒོམ་ཡག་པོ་གཅིག་གནང། ད་ཡིག་རིགས་མ་ཤེས་མཁན་དང་མ་གོ་མ་ཚུན་གོ་རྒྱུ་མེད་མཁན་ཙམ་བྱེད་ཡ་ཡོད་མ་རེད་ཡིན་ནའི་ཨ་ལོས་ཨ་མཆོག་ཉན་བཞག་པ་ཡིན་ཙང་བག་ཆགས་བཞག་གི་རེད་སྔགས་དེ་ཧུར་ཐག་དྲོངས་སྔགས་མ་ཆད་པ་ཅིག་གཙོ་རེད་ཆད་པ་ཡིན་ནའི་ད་ཀ་མེད་ཀྱིས་ཆད་སོང་ན་ཁག་ཡོད་མ་རེད་གཡུག་ཤོག་དང་སང་གཞན་དུ་ཆད་གསོ་བྱས་ནས་གཡུག་རྒྱུ་ཡོད་མ་རེད།

མན་ངག་གཞན་ཁ་ལུས། གོ་བ་དཔེ་ཐོག་ལུས། རང་སེམས་ཐ་མལ་ལུས། ཉམས་ལེན་ཕྱི་བཤོལ་དུ་ལུས་ཞི་དུལ་ཉམས་ལེན་མེད་པ་བཅས། གང་ག་ལུས་བཅུག་བྱ་རྒྱུ་ཡོད་མ་རེད། ཧོ་ཏུ་སི་ནོ་ཀི་ཡ། དེ་དག་གང་ཞུས་པ་དེ་དག་དོན་གྱི་ཕྱག་ལེན་དུ་འདེབས་པ་གཅིག་ཀྱང་ཧོ་རེ་ངས་འདི་ཐུགས་ལ་ར་ཅི་སྤྲོད། འདི་བསྐྱར་བཤད་ཀྱི་ཚུལ་དུ་དེ་རེད་ད། ཁ་སང་ཞུས་ཡ་དེ།

འཆི་བ་བར་དོ་སྐྱེ་བ་གསུམ་སྐུ་གསུམ་གྱི་ལམ་དུ་ཁྱེར་བ་ལ་འཆི་བ་ཆོས་སྐུར་ཁྱེར་བའི་ལམ་ཁྱེར་དེ་དག་ལ་བཤད་ཡ་དེ་བྱེད་དེ་ཡི་རྟགས་དེ། དཀར་འདུག། ཚིག་གི་ལས་དེ་ཡང་ཡིན་ཏེ། སྣོད་ཀྱི་འཇིག་རྟེན་ཨེ་ཡིག་གཞལ་མེད་ཁང་བཅུད་ཀྱི་སེམས་ཅན་ཝཾ་ཡིག། རང་སེམས་བདེ་བ་ཆེན་པོ་ནི་ཅིར་སྣང་དག་པའི་སྣང་བར་འཆར་བར་ཤོག། དེ་མ་རེད་པ། བདག་ལྷར་བསྐྱེད་པའི་རྣལ་འབྱོར་མཐར་ཕྱིན་ཤོག་ཡིན་གྱི་རེད།

གཞན་ཀློག་ཀློག་ཡིས་དྲི་བ་རྒྱག་མཁན་ལ་ལྟོ་ཆས་སྤྲད་པ་འདྲ་བོ་བྱེད་ཀྱི་ཡོད་མ་རེད། ཆོས་ཉིད་དེ། དེ་ནི། དེ་བ་ང་ཚོ་དེ་འདྲ་བྱེད་མཁན་བསྡད་ཡོད་མ་རེད་བ། མ་གཞི་ནས། ཡིན་ནའི་ལྟ་རྒྱུ་ཡོད་མ་རེད། རྣལ་འབྱོར་མས་ངས་བཤད་ཡག་དེ་ལ། པའི། ང་སྤྲུལ་བཤད་ཁུངས་ལུང་བྱས། པའི་དཔེ་དང་ལུང་དང་གཏན་ཚིགས་ཡོད་ཞེ་དྲག་ང་ཞུ་རྒྱུ་ཡོད་མ་རེད། ཡིན་ནའི་ཞེ་དྲག་ཞེ་དྲག་མང་པོ་བཤད་ན་ནི་མང་དྲགས་ན་སྐྱོན་ཡོད་རེད་ཡང་ཁ་ཤས་ཀྱི་བས། ལས་འདོད་པ་ཐར་ཐུར་བལྟས་ཆོས་ལ་མ་ཆོས་བྱས་བསྡད་དུས། བཤད་རྒྱུ་མང་ན་ཡང།

ཨོ་དེ་འདྲའི་རེ་བ་བྱེད་དགོས་ཀྱི་ཡོད་ནི་མི་རེད། བྱས་ཙང་ཐོས་ནས་ཨེ་བས་ཐོས་པའི་ཚོམས་འདི་གསུངས་པ་ནང་བཞིན། ཐོས་པས་མྱ་ངན་འདས་པ་ཐོབ་ཐོས་པས་དོན་མ་ཡིན་པ་སྤོང་ཐོས་པས་སྡིག་ལས་བཟློག་པར་བྱེད། ཞེས་འདྲ་བོ། རྒྱལ་བ་བྱམས་པ་མགོན་པོས་འདི་ན་ཐོས་ལ་དང་པོ་ཐོས་ལ་བརྟེན་ནས་ཚུལ་བཞིན་ཡིད་ལ་བྱེད་པ་འབྱུང། ཚུལ་བཞིན་ཡིད་ལ་བྱེད་པ་ལས་ནི་ཡང་དག་དོན་ཡུལ་ཡེ་ཤེས་འབྱུང། ཆོས་མ་ཐོས་ནི་ཤེས་ཀྱི་མ་རེད། མ་ཤེས་ནི་བྱེད་ཡ་ཡོད་མ་རེད། དང་པོ་དང་པོ་ཐོས་དགོས་རེད། ཐོས་ནས་བསམ་བློ་བཏང་ནས་བསམ་བྱུང་གི་བགྱི་བ་བྱེད་དགོས་རེད།

ཁྲི་པ་ལི་ལགས་ཕར་སོང་ཆོག་ཆོག་ཡོད་རེད། ཨང་དགེ་འདུན་པ་ངན་པ་རྒན་པ་ཚོའི་གནས་དུས་ཡང་ཉམས་ལེན་མཛད་བསྡད་མཁན་ཚོ་དག་ཁ་ཤས་ཨ་ཙི། པའི། སྦྱིན་བདག། བསྙེན་བཀུར་ལས་པའི། ཁྲལ་བཀོད་བསྙེན་རིང་པོ་དེ་འདྲ་ཡོད་དག་མིན་བླ་མ་ཚོ་ལ། ཅི་ནས་ཤ་བ་ཀོ་གོང་མ་དེ། ཀླུ་ཁང་བ་ཚང་དུ་བཞུགས་གི་ཡོད་རེད་ལས་བསམ། རྣམ་སྲས་བུམ་པ་བསྒྲུབས་ནས། ཀླུ་ཁང་བ་གོང་མ་ཚོ་ཕེབས་ནས།

ཤེས་བྱ་མ་རེད། རྡོ་རྗེ་རེད་ཅེས་པར་ཨ་ནི་ཀའི་ཤེས་བྱ་མ་རེད་མ་ལབ་བྱས། ཨན། ཡིན་དང་ཡིན་འགྲོ་དེ་ལྟེ་བ་མིན་སྐད་བྱས་ན་རྡོ་རྗེ་རེད་བ་ད་དྲི་སྟངས་ཡང་མ་ཤེས་ཁོ་དཔེ་ཆ་མ་ཤེས་སོང་བ་རེད་བྱས། ཤེས་བྱ་མ་རེད་རྡོ་རྗེ་རེད་ཅེས་པ་རེད་ཤེས་བྱ་མིན་པའི་རྡོ་རྗེ་ཡོད་ན་ཁྱོད་ཁ་ལ་རྒྱག་ཟེར། བྱས་ཙང་ཤེས་བྱ་མིན་པའི་རྡོ་རྗེ་ཡོད་མ་རེད་བ་ཁོ་ཚང་མ་ཤེས་བྱ་ཡིན་ཙང་ཁོ་དྲི་མཁན་གྱིས་དཔེ་ཆ་མ་ཤེས་ཙང་ཁ་ཡོད་མ་རེད་ཤེས་བྱ་མ་རེད་རྡོ་རྗེ་རེད་བྱས། བཛྲ་ཞེས་ན་ནི་རྡོ་རྗེ་མ་རེད། མ་རེད་འདྲ་པོ་རེད། གཞི་རྒྱ་དེ་རེད་དེ། བཛྲ་ཟེར་ཡ་སྐད་བྱས་ན་ད་སྐད་རེད་བྱས་ནས་བོད་སྐད་ག་རེ་ཟེར་དྲི་རོགས་བྱེད་པ་རེད་བ། དེ་ནས་དཔེ་མཐིལ་ལོག་ཡོང་གི་རེད་དྲི་མཁན་ཡང་ར་བོར་རྫིག་རྫིག་དྲི་བཤད་མཁན་གྱིས་ཧམ་པ་བཤད། མ་ཤེས་ཙང་ཡིག་མ་ཤེས་རང་བཤད། བྱུང་ཁུལ་ཐུག་དགོས་མ་རེད་གྲྭ་སའི་དགེ་བཤེས་ཡིན་ཟེར་དུས། ཏོག་ཙི་རེད་མི་ཡོང་ས་ཁག་ནི་ཁག་མེད། ཡང་དེ་འདྲའི་གི་ཏོག་མཚན་ཤས་འདྲི་ཏོག་ཙི་མི་རེད་ཡིན་གྱི་བ་དང། རེ་གཉིས་ཀྱི་མཚན་ཤས་བཞག་དུས་སྐྱོན་ཆེན་པོ་འདུག་བ།

སྤུ་གུ་གཅིག་གི་དག་ཚད་དང། ཐོག་མ་ལ་ཆ་གུ་གཅིག་བཀོད་པ་དག་གི་ཤི་ལ་ནང་ཐུང་ཐུང་བྱས་པ་རེད། ལྟོས་ཨ་ད་དེ་ཅི་ཡིན་ང་ཡག་པོ་ཞིག་དྲན་གི་མི་འདུག་ལྟོས་ཨ་སི་དེ་ད་སྤུ་གུ་དེ་བསམ་པ་བཟང་པོ་ཅི་ཡོད་འདྲ་ལམ་སོ་ཆ་གུ་གཅིག་སྤོས་པ་རེད། སྤོས་པ་ཡིན་ན་ད་དུང་མ་དྲན་པར་གྱིས་ཤིག་ལབ་རེད། མ་དྲན་དུས་ཡང་གཅིག་སྤོས་པ་ལས་ལྷག་ཅིག་གཏོང་རེད་ཨ་ནི་ལྟོ་བ་ཚེ་སྟོང་ནི་མི་ཉིད་ཀྱི་བུ་ཆུང་ཡོད་རེད། སྤུ་གུ་དེ་རྒྱུགས་མ་བྱས་དུས་ལྟོ་བ་ཐུ་བུ་ཡིན་པ་འདྲ་འདུག་ཝང་པན་ཁྲི་ད་ཟེར་ངེས་དེ་རེད། ཨ་ནི། སྐད་གྲགས་བཞག་པར་གྱིས་ཤིག་ལབ། དཔེ་གྲོགས་ཅིག་གིས་སྐད་སྦས་བཙུགས་པ་གྲྭ་སའི་གློ་བརྙན་སི་ཏུ་ཚང་དུ་བྱུང་བ་རེད། ཨ་རྒྱུ་མ་ཕེ་ཁ་ལ་ཁ་ལབ་པ་རེད་ཁྱེད་རང་ཚོས་ང། ངའི་རྣམ་འགྲེལ་དམ་བཅའ་བཞག་ཡ་མ་སོང་རྟགས་གསལ་གཏོང་རྒྱུ་མ་བྱུང་ཟེར་ལབ་ཤོག། འདུལ་མཛོད་ལ་ནི་ངས་ལན་བརྒྱབ་མ་སོང་ཟེར་ལབ། དབུ་ཕར་ལ་ནི་རྟགས་གསལ་མ་གཏོང་ཟེར་ལབ་ཤོག་ཅེས་པ་རེད། ཨོ་དེ་འདྲས་ཕེབས་སོང་བ་རེད།

དགེ་སློང་མ་གིས་དགེ་སློང་ཚོ་ལ་ཆོས་སྐད་ཆ་དྲི་བ་ན། མ་དྲི། མ་དྲི་བར་མི་བྱའོ་གསུངས་པས་སྐབས་མ་ཕྱེ་བར་དྲི་མི་ཆོག་གསུངས། ང་གཅིག་བཀའ་འདྲི་ཞུ་རྒྱུ་ཡོད་གསུང་རོགས་ཨ་སི་ལབ་གི་རེད། ཨ་ཡ་སི་ཀུ་ནུ་སྐད་ཆ་དྲི། བཤད་ཡ་དཔེ་མེད་སི་ཀུ་ནུ་འདི་དྲི་རྒྱུ་ཡོད་མ་རེད། དེས་དགེ་སློང་མ་ཨུཏྤ་ལའི་མདོག་གིས་རྫུ་འཕྲུལ་བསྟན་ནས། ཨ་ནི་དགེ་སློང་ཡོད་ས་ལ་དགེ་སློང་མ་གིས་རྫུ་འཕྲུལ་བསྟན་མི་ཆོག་ཟེར་བཅས་པ་མཛད་པ་བྱུང་འདུག་བ། འོ་དེ་འདྲ་གལ་ཆེ་བ་རེད་པ་ཏོག་ཙི་གིས་འཆད་ཡོད་རེད་ཆོས་སྲིད་ངན་འདི་ལ།

འདི་ཉན་སྒྲ་དང། གསང་སྔགས་ཀྱི་སྡོམ་པ་ཡོད་མཁན་གྲུབ་ཐོབ་སྟོབས་ལྡན། རྫུ་འཕྲུལ་བསྟན་གྱི་ཡོད་དེ། དགེ་འདུན་དཀོན་མཆོག་གྲལ་ལ་སླེབས་གི་ཡོད་མ་རེད་དགེ་འདུན་གྲས་ལ་སླེབས་གི་ཡོད་མ་རེད། དེ་འདྲ་ཡིན་ཙང་སངས་རྒྱས་ཀྱིས་དཔེ་ཆེ་བ་གནང་ཡོད་མ་རེད། གང་ན། འདུལ་བ་འཛིན་པའི། རིག་པ་འཛིན་པ། གང་ན་འདིར་དགེ་སློང་རིག་པ། འདི་རིག་པ་འཛིན་པ་ཡོད་ས་ལ། ཨ་ནི། སྔགས་པ་རིག་པ་འཛིན་པས་སློབ་དཔོན་བྱས་མི་ཆོག་གསུངས།

ལུང་པ་དེ་ན་དཔེ་འོད་རྒྱས་པ་མཐོང་གི་འདུག་གསལ་པོ་ཡིན་པ་མཐོང་གི་འདུག། ང། ང་མེད་པ་མེད་དཔེ་སངས་རྒྱས་ཀྱིས་སྟོང་པ་མ་ཡིན། སངས་རྒྱས་པའི་བསྟན་པ་དག་ཅིག་ཡོད་གསུང་གི་ཡོད་རེད། གཞན་པ་སུ་འདྲ་ཅིག་ཡོད་ནས་དགེ་སློང་ཅིག་མེད་ན། དེ་ན་ནག་ཁུང་ཡིན་གསུང་གི་ཡོད་རེད། དེ་འདྲ་ཡིན་ཙང་འདུག་མདོ་ན་གསུངས་ཡོད་རེད་དང། དགེ་སློང་རྣམས་ནི་ཉི་མ་ཤར། བྱ་རོག་རྣམས་ནི་སྐད་གྲགས། ཞིང་པ་རྣམས་ནི་སོ་ནམ་བྱེད། བདུད། འདི་རེད། བདུད་རྣམས་ནི་ངུ། བྱ་རོག་ནང་ནས་སྐད་གྲགས་བ་དེ་ལས་གསུངས་ཡོད་རེད་ད་དེ་དོན་དག་ད་གང་ག་ལ་ངས་བཤད་རྒྱུ་མི་འདུག་ཡང་མི་ཐུག་གྲོ་ལགས་དེ་ཚོའི་གྲོ་ལགས་ཆེ། དེ་འདྲ་གསུངས་ཡོད་རེད། ཨང་རྟགས་དེ་འདྲ་ཡིན་ཙང་མ་གཞི་ཆོས་ཟེར་མཁན་དེ་ཐུགས་ཁུར་ཐག་ཆོད། མལ་ལོ་བློ་གྲོས་གྲགས་པ་ཁ་སང་ང་ཚོ་ཞུ་ཡག་གི་བློ་གྲོས་གྲགས་པ་ཤི་དུས་ཤི་དུས་འདྲ་པོ་རེད་དགོངས་པ་རྫོགས་དུས་གར་སྟབས་མཛད་ནས་པའི་སྣ་མཁའ་མཁའ་སྤྱོད་ཞིང་ཁམས་ན་སྐུ་ལུས་མངོན་པའི་མི་གང་ག་མཐོང་ས་ཐད་ཕེབས་སོང་བ་ཅི་ཡོད་ཨ། སྲས་སུ་སང་བཅུ་དོན་གཟོ་རེད་ཟེར་མཁན་ཅིག་ཁོང།

ད་སྐྱེ་བ་དེ་ང་རང་ཚོ་སྐྱེ་བ་ཤི་བར་དོ་གསུམ་དེ་ཕན་ཆད་ཅི་ཚར་བ་དེ་སྦྱོང་ཡ་ཡོང་བར་ཚར་རེ་རེ་གོ་བྱུང་ཚར་རེ་རེ་ད་མ་འོངས་པར་ཕན་ཆད་ཀྱི་སྐྱེ་བ་དེ་སྦྱོང་ནས་འཆི་མི་དགོས་བ་ཞིག་གིས། རྫོགས་རིམ་དེ་སྦྱོང་བྱེད་ལམ་དེ་འོད་གསལ་གྱིས་སྦྱངས་ནས་སངས་རྒྱས་དུས་ཀྱི་ཆོས་སྐུ་ཐོབ་གོ། སྐྱེ་བ་ཕྱི་མ་བར་དོ་བའི་འཁྲུལ་སྣང་གི་སྡུག་བསྔལ་དེ་མྱོང་མི་དགོས་བ་ཞིག་གིས་བས་དེ་སྦྱངས་ནས། སྦྱོང་བྱེད་ཀྱི་ལམ་དེ་སྒྱུ་ལུས་ཀྱིས་སྦྱངས་ནས། རྫོགས་རིམ་གྱི་རེད་བ་ལམ་དངོས་དེ་རྫོགས་རིམ་རེད། རྫོགས་རིམ་སྒྱུ་ལུས་ཀྱིས་སྦྱངས་ནས་འབྲས་བུ་དེ་ལ་ལོངས་སྤྱོད་རྫོགས་པའི་སྐུ་ཐོབ་དགོས་རེད། མ་འོངས་པ་ན་སྐྱེ་བ་ལེན་རུང་གི་རོ་དང། ད་སྐྱེ་བ་མི་ལུས་རེ་བ་གཅིག་བླངས་པའི་དབང་དུ་བཏང་ནས་རེད། སྐྱེ་བ་ལེན་ཡག་དེ་མ་འོངས་པའི་སྐྱེ་བ་རེད་དེ་འཁོར་བ་ན་སྐྱེ་མི་དགོས་པ་བྱས། དེ་ཡི་ཚབ་དེ་ལ། འདི་རེད། ལོངས་སྐུ་ཕུང་པོ་རྙིང་པ་ལ་ཞུགས་པ་དེ་རེད་རྫོགས་རིམ་སྐབས་སུ།

ད་ལྟ་བསྐྱེད་རིམ་རེད་དེ་མོས་པ་བྱེད་ཡ་དེ་ལ་འབྲས་དུས་ཀྱི་བས། ད་ལྟ་འདི་ལ་དེ་དང་རྣམ་པར་མཐུན་འོད་གསལ་ཤར་འོད་གསལ་དེ་ལ་འབྲས་དུས་ཀྱི་ཆོས་སྐུ་ཡིན་པའི་ང་རྒྱལ་བཟུང་ནས་ལམ་དུ་བྱེད་ཡ་དེ་ཀྱི། འབྲས་བུ་ཆོས་སྐུ་དྲུག་པོ་ཡོད་རེད། རྒྱུད་སྨིན་ཡ་དེ་འོད་གསལ་དག་མ་དག་གི་འོད་གསལ་སྨིན་ཡོང་གི་རེད། ད་ལྟ་འོད་གསལ་ཐོག་ཆུ་མོག་པོ་བསྐྱེད་རིམ་ཐོག་ཡོད་མ་གཏོགས་ང་ཚོས་ཡོད་མ་དེ་དགོངས་དུས་ཁུ། བས་སྨིན་ཡ་དེ་འོད་གསལ་སྨིན་ཡོང་གི་རེད།

ཨ་ནི་ཀ་ལེ་ཀ་ལེ་བྱས་ནས་འོད་གསལ་གྱི་བར་དུ་འགྲོ། ཧེར་འོད་གསལ་ཡས་བཀག་ཐུབ་པའི་སྟོང་སང་འབའ་ཞིག་ཤར། དེ་ལ་འཆི་སྲིད་ཟེར་བ་རེད་འཆི་བ་འོད་གསལ། དེ་ཡིན་དང་སེམས་དེ་ལ། རགས་པ་ཕྲ་བ་ཤིན་ཏུ་ཕྲ་བ་གསུམ་ཡོད་རེད། སྒོ་ལྔའི་རྣམ་ཤེས་དེ་རགས་པ་བྱས། སྒོ་ལྔ་ཨ་དབང་ཤེས་ལྔ། ཨ་ནི་གཟུགས་སྒྲ་དྲི་རོ་རེག་བྱ་སོགས་ལ་དམིགས་པའི་ཡིད་ཀྱི་རྣམ་ཤེས་དེ་རགས་པ་བྱས། ཆོས་ལ་དམིགས་པའི་ཡིད་ཤེས་དེ་ཕྲན་བུ་ཕྲ་བ་བྱས། ད་སྣང་མཆེད། ཕྲ་བ་བྱས། ད། སྣང་མཆེད་ཐོབ་གསུམ་གྱི་སྐབས་ཀྱི་སྣང་བ་མཆེད་པ་ཉེར་ཐོབ་གསུམ་ཡོད་དང་དཀར་ལམ་དམར་ལམ་ནག་ལམ་གསུམ་གྱི་སྐབས་ཀྱི་ཁོའི་རིགས་ཀྱི་ཀུན་རྟོག་བརྒྱད་ཅུ་ཡོད་རེད། ཀུན་རྟོག་བརྒྱད་ཅུ་དེ་ལ་སྣང་བའི་རིགས་ཀྱི་ཀུན་རྟོག་བཞི་བཅུ། མཆེད་པའི་རིགས་ཀྱི་ཀུན་རྟོག་སུམ་ཅུ་སོ་གསུམ། ཉེར་ཐོབ་ཀྱི་རིགས་ཀྱི་ཀུན་རྟོག་བདུན་བྱས་ནས་ཀུན་རྟོག་བརྒྱད་ཅུ་པོ་དེ་དེ་དང། སྣང་མཆེད་ཐོབ་གསུམ་གྱི་པའི་སེམས་འདི་ཚོ་ཧ་ད་ཤིན་ཏུ་ཕྲ་བ་རེད། ད་དེ་དེ་ལས་ཀྱང་ཕྲ་བ་མིག་འོད་གསལ། ད་ལྟ། ཐ་མ་ཐ་མ་འོད་གསལ་འཆི་བ་ལྟེ་བ་དེ་འོད་གསལ། ཕྲ་བའི་ནང་གི་ཕྲ་ཤོས་གཉུག་མའི་སེམས་ཞེས་པ་གཉུག་སེམས་ཞེས་པ་རེད་ཐོག་མ་མེད་པ་ནས་ཡོང་མཁན་སངས་རྒྱས་ས་ལ་འགྲོ་མཁན་རྒྱུན་ཆད་རྒྱུ་མེད་མཁན་གྱི་གཉུག་སེམས་དེ་དེ་རེད། དེའི་རྣམ་བཞག་དེ་ཡིན་གཅིག་མིན་གཅིག་མཁྱེན་དགོས་བ་རེད། སྐུ་གསུང་གི་སྣང་བཞག་མ་མཁྱེན་ན། ཨ་ནི་སྐུ་གསུམ་ལ་བག་ཆགས་ཡག་པོ་ཅིག་བཞག་ཐུབ་ཀྱི་ཡོད་མ་རེད། དུག་ཟས་དག་ཆེ་བ། ད་འོ་ན་ཤི་ནས། འོད་གསལ་གྱི་ངང་ནས་བར་བར་དོ་ལ་ག་འདྲ་སེ་འགྲོ་དགོས་རེད། འོད་གསལ་གྱི་ངང་དུ་འོད་གསལ་གྱི་རླུང་མི་གཡོ་བ་དེ་གའི་སྒང་དུ་འོད་གསལ་རེད། རླུང་ཕྲན་བུ་གཡོ་བ་ཙམ་པ་ན་ལུགས་ལྡོག་གི་ཉེར་ཐོབ་རེད། རླུང་གཡོ་ལྡན་གཡོ་ནས་པའི་འོད་གསལ་ལས་གཡོ་ནས་རྣམ་ཤེས་དེ་གཡོ་ནས་ཤ་གི་པགས་པའི་ཕྱི་རོལ་ཐོན་སོང་བར་དོ་འགྲུབ་ཡོང་བ་རེད། ད་བར་དོ་དེ་ག་རེ་རེད་ཟེར་ན་བར་དོ་བར་མ་དོ་བར་མ་དོ་པ་རུག་རེད། པ་རུག་དེ། སྐྱེ་བ་སྔ་མ་དེ་ཤི་ཕྱི་མ་མ་ལེན་པ་རུག་དེ་རེད། ད། ཁམས་གསུམ་དུ་སྐྱེ་དགོས་རེད་དང་བྱས་ཙང་གཟུགས་མེད་ཁམས་ལ་སྐྱེས་སོང་ན་བར་དོ་ཡོད་པ་མ་རེད། གཟུགས་མེད་ཁམས་ལ་སྐྱེས་སོང་ན་འཆི་སའི་འགག་ས་དེ་ག་གཟུགས་མེད་ཀྱི། པའི། དངོས་གཞི་ཁོ་ར་གི་ཅན་གྱི་མིང་གཞིའི་ཕུང་པོ་གཟུགས་མེད་རེད་མ་གཏོགས་གཟུགས་མེད་པ་ཡིན་ཙང་ཡིན་གཅིག་མིན་གཅིག་པགས་པའི་ཕྱི་ལོགས་ལ་ཡང་འགྲོ་དགོས་པ་མ་རེད། གཟུགས་མེད་ཁམས་ཀྱི་སེམས་ཅན་ཚོ་ཡར་འགྲོ་ཡར་འགྲོ་བྱེད་ཡ་ཡོད་པ་མ་རེད། བས། གཟུགས་མེད་ཀྱི་གནས་གཞན་པ་ཡོད་མ་རེད་དེ་ག་རང་ལ་སྐྱེ་འགྲོ་རེད། བྱས་ན་དེ་ལ་བར་མ་དོ་ཡོད་མ་རེད། ད་གཟུགས་ཁམས་མན་ཆད་ལ་ཅིག་སྐྱེ་བ་ཡིན་ན་ནི། ད་གཟུགས་ཁམས་གནས་རིས་བཅུ་བདུན་ལ་སྐྱེ་མཁན་འདྲ་ཡིན་ན་པས་ཐག་རིང་པོ་ཞེ་པོ་ཅིག་རེད་བ། ད་འདོད་པའི་ཁམས་ཡིན་ན་ནི་མི་ལ་སྐྱེ་བ་ཡིན་ནི་ག་ཚད་ཐག་ཐུང་ནི། ད་བར་དོ་དེ་ས་ནས་མི་ལུས་ལེན་ས་ཕ་མ་གཉིས་ཡོད་ས་ཕ་ཚེ་བ་ཅིག་འགྲོ་དགོས་ཀྱི་རེད་བ། ཐ་ན་ཤི་བའི་པགས་པའི་ཕྱི་ལོགས་མ་འགྲོ་ཐུབ་ཡོད་མ་རེད། དུད་འགྲོ་ལ་སྐྱེ་ནི་དུད་འགྲོ་ཕ་མ་གཉིས་ཀྱི་རྩར་འགྲོ་དགོས་རེད། དྲོད་གཤེར་ལ་སྐྱེ་བ་ནི་དྲོད་གཤེར་ཡོད་ས་དེར་འགྲོ་དགོས་རེད།

དེ་ཡིན་ན། རྣམ་ཤེས་རྐང་མཐིལ་ནས་འཕོ་བ་ཡིན་ན་ཡི་དྭགས་ལ་སྐྱེ། མཚན་མའི་ནང་ནས་འཕོ་བ་ཡིན་ན་ནི་དམྱལ་བ་ལ་སྐྱེ། པུས་མོ་ལས་འཕོ་ན་དུད་འགྲོ་ལ་སྐྱེ། ལྟེ་བ་ནས་འཕོ་ན་ནི་ལྷ་མ་ཡིན་ལ་སྐྱེ་ཟེར་འདྲ་བོ། དེ་འདྲ་རྣམ་ཤེས་འཕོ་བའི་གནས་བརྒྱད་འདྲ་བོ་ཞིག་བཞག་གི་ཡོད་རེད། སྤྱི་བཏང་ཙམ་རེད། ད་གང་ལྟར་ཡིན་མིན་རྣམ་ཤེས་པགས་པའི་ཕྱི་ལོགས་ལ་སོང་ན་དེ་འདྲ་ལམ་སང་ལྟ་གི་བས། བར་དོ་བ་རེད་བར་དོ་བ་ཟེར་མཁན་དེ་སྐྱེ་བ་ཕྱི་མ་མི་ལ་སྐྱེ་མཁན་ནི་མི་ནང་བཞིན་ཅིག་ཡོད་རེད།

ད་བར་དོ་བ་ལ་དེ་འདྲའི་མེད་པ་ཡིན་དུས་རླུང་གི་ལོག་འགྲོ་རླུང་རྒྱུ་ཡ་དེ་ལོག་ནས་ངེས་པ་ཡོད་མ་རེད། རླུང་གི་རྒྱུ་ཡ་མར་ལོག་ཡོང་དགོས་དུས། ཡང་ན་ས་རླུང་ལོག་ཡོང་དུས་ཙམ་པས། ས་ཆེན་པོ་རི་ཉིལ་ཡོང་མཁན་འདྲ་པོ་བྲག་རིལ་ཡོང་མཁན་འདྲ་པོ་གད་པ་རྡིབ་ཡོང་པའི་འདྲ་པོ་དེ་འདྲ་ཡོང་ནས་ཞེད་སྣང་ཞེ་དྲག་ཡོང་གི་ཡོད་རེད། ཆུ་རླུང་ལོག་ཡོང་དུས་པས་ཆུ་ཆེན་པོ་འཁྲུགས་ཆུ་ནང་ཟགས་འགྲོ་བ་འདྲ་པོ་ཆུ་རྦ་རླབས་འཁྲུགས་ནས་འཁྱེར་འགྲོ་བ་འདྲ་པོ། མེ་རླུང་ལོག་པའི་རྐྱེན་གྱིས་པས་ཤིང་ནགས་ཆེན་པོ་དེ་འདྲ་ལ་མེ་འབར་ཚ་དྲག་དང་འོད་དྲག་གིས་པས

ད་དེ་འདྲ་ཡིན་ཙང་བར་དོ་ལ་འཁྲུལ་སྣང་དེ་ཚོ་རྨི་ལམ་ནང་བཞིན་ཡིན་པ། བར་དོ་པས་རླུང་གི་ལུས་ལ་འཁྲུལ་སྣང་མི་འབྱུང་བ་དེ། པས་དུས་རྒྱུན་ལ་ཡག་པོ་བསམ་བློ་གཏོང། བར་དོ་གི་རྩལ་སྦྱང། དེ་འདྲ་བྱེད་དགོས་ཡ་གཅིག་དང། སྒྱུ་ལུས་ཀྱི་ཉམས་ལེན་དེ་འདྲ་ལས། པས། ད་ལྟ་སྒྱུ་ལུས་མ་ཐུབ་པར་རྨི་ལམ་སྦྱང་ཡག་དེ་ཚོ་ལས་དེ་འདྲ་ཡོང་གི་ཡོད་རེད། དེ་འདྲ་ལ་བྱས་ནས་ད་བར་དོ་བ་དེ་སྐྱེ་མི་སྐྱེ་བ་ག་འདྲ་བར་དོ་འགྲོ་སྟངས་དེ་འདྲ་བྱས། ཞག་པ་བདུན་མ་གཏོགས་སྡོད་ཀྱི་མ་རེད་ཤི་འགྲོ་གི་རེད། ཡང་བར་དོ་གྲུབ་ཡོང་གི་རེད་ཅེས་སྐྱེ་གནས་མ་རྙེད་ན། ཞག་བདུན་ལས་ལྷག་པ་ཁོ་ར་གཟུགས་པོ་དེ། ཆུ་རེད་མ་རེད་ཡིན་ན་ཁོ་ར་ཤི་བ་ཤི་གི་མ་རེད། རླུང་གི་ལུས་ཡིན་ཙང་རྨི་ལམ་ལུས་དང་གཅིག་པ་རེད། ད་བར་དོ་བ་དེ།

དེ་བཞིན་པའི་པའི་དབུགས་ཆད་པ་དག་པའི་འདས་པའི་ཐང་ཆད་པའི་དབུགས་པའི་དབུགས་ཀྱི་ངར་མ་ཡལ་གོང་དེ་ནས་ཧ་ལམ་པའི་བར་དོ་ཏོག་ཙེ་མྱང་ནས་དམྱལ་བ་འདི་ལ་སར་ནུ་མཁན་དེ་འདྲ་ཡོད་རེད། ཨ་དེ་མེད་ན་ཨེ་ད་ཁོ་ཞབས་ཕྱི་འཇིགས་ལ་ང་ཅི་གང་ཡིན་ནི་མེད་ན། དམྱལ་བ་ནང་སྐྱེས་ནི་དམྱལ་བ་འདི་སྐྱེ་འགྲོ་དུས། ལུས་པོ་ར་ཙི་ཡོད་རེད། ད་གཉིད་སད་པའི་བཟོ་འདྲ་ཅིག་རེད། དང་པོ། གཉིད་ཁུག་ན་ཚ་ཆེན་པོ་ཅིག་དང་ཨ་ནི་གཉིད་ཁུག་པའི་བཟོ་འདྲ་འཇམ་ཐིང་ཐིང་བྱེད། རྨི་ལམ་གཏོང་བའི་བཟོ་འདྲ་ཅིག་བབས་ལ། ད་གཉིད་སད་ཡོང་པའི་བཟོ་འདྲ་གཉིད་ཁུག་ཡ་གཉིད་སད་འོང་དུས་ཡ། ཚ་ཉེ་ཡིན་དམར་ཧུར་རེ་བྱས་བསྡད་ཡོད་རེད། ལྕགས་བསྲེགས་ཀྱི་ས་གཞི་དམར་པོ། ཨ་ཡང་ཟེར་ང་ག་པར་སླེབས་སོང་བསམ་དུས་ཡ་ད་ང་དམྱལ་བ་ནང་སྐྱེས་བཞག་སྲིད་དམྱལ་བ་བས་ནི་དང་པོ་ཤི་དམྱལ་བ་བ་ལ་མི་འགོ་ཡ་གཅིག་གིས་སྐྱེ་བ་ཐོག་མ་ཤི་སྐྱེ་ལུགས་དེ་ལ་སྐྱེ་བ་སྔ་མ་དམྱལ་བ་ནང་སྐྱེ་སྐྱེ་དགོས་ཡ་གི་ལས་ག་རེ་བསགས་ཡོད་མེད་འོ་དེ། མངོན་ཤེས་རེ་རེ་ཡོད་རེད། སྐྱེས་ཐོབ་ཀྱི་མངོན་ཤེས་རེད་ཕན་ཐོགས་པའི་མངོན་ཤེས་མ་རེད། ད་ད་དུས་ནི་ཡོད་མ་རེད། དམྱལ་བ་པོའི་ནི་དང་པོ་ཞེས་སོགས་མི་ལ་ཅི་ཡོད་ཐོབ་པ་མེད། ཨ་འདི་ཤི་དེ་ཡག་ད་ཆག་སྒོ་ལངས་ཚར་བཞག་ད་ང་དམྱལ་བ་ནང་སྐྱེས་བཞག་འདུག་ད་ཕན་མ་སོང་ག་རེ་བྱེད་དགོས་ཀྱིན་ནི་ཨ་ད་སྡོད་ས་ཅིག་བདེ་བ་ཅིག་ག་རེ་འདུག་དེ་འདྲའི་ཅིག་ལ་དེ་ནི་གཤིན་རྗེའི་སྐྱེས་བུ་མཐོང་ནི་ཞེད་ཡོང་ཕར་བྲོས་དགོས་ཡ་འདྲ་པོ། དེ་འདྲའི་ཅིག་ལ་བས་མེ་འབར་ཡོང་མཁན་འདྲ་པོ། ད་དམྱལ་བ།

ཡང་སོས་དེ་ནང་ཡིན། མཚོན་ཆ་ལས་འདི་རེད། བསད་རེས་བྱས་པའི་དམྱལ་བ་རེད། ད་དེ་འོག་ལ། ངུ་འབོད་ངུ་འབོད་ཆེན་པོ་གཉིས། ངུ་འབོད་ངུ་འབོད་ཆེན་པོ་གཉིས་ལྕགས་ཁང་ནང་བསྡད་པོ་རེད། ངུ་འབོད་ལ་ལྕགས་ཁང་མོ་བྱས་པ་རེད་ཡ་སྡོད་ས་ཅིག་འདུག་ཨ་བསམ་འཛུལ་རུ་ཁ་ཤས་ཡང་འཛུལ་ས་འདི་སྒོ་དེ་མར་འགྲིག་གསུང་གི། ཨ་ནི་མེ་འབར་ཡོང་གི་རེད་མེ་ནང་བསྡད་པོ་རེད་མ་ཤི་བར་དུ། ལོ་ཡི་གྲངས་ཀ་བརྩི་ཡག་ཡོད་མ་རེད་ད་དམྱལ་བའི་ལོ་ལ་དཔེ་རིང་དྲགས་དེ།

ཨ་ནི། བསྡུས་འཇོམས་ཡིན་ན་གཏུན་ཁུང་དུ་དོང་སྟེ་བེད་བཟོ་འདྲ། ལུང་པ་ཤོང་ཤོང་དེ་འདྲའི་ནང་ལྕགས་ཀྱི་ལུང་པ་ཤོང་ཤོང་ནང་ལ་སྐྱེ་བ་ལེན་པ་དཀྲུག་དཀྲུག་བཏང་འདུག་དཀྲུག་དཀྲུག་བཏང་འདུག་བེད། གཞི་མ་ལ་འབྲུ་དཀྲུག་པ་འདྲ་པོ་ཅིག་དམྱལ་བའི་སེམས་ཅན་མང་པོ་དཀྲུག་ནས་འདུག་སུ་དཀྲུག་ན་ཁ་དུ་མ་ལྕགས་ཀྱི་ཐོ་ལུམ་རེ་རེ་རྒྱག་ཡོང་དུས་གང་ག་མ་ལུས་ཤ་ཡག་ལྕགས་འགྲོ་དུས་ཁྲག་གི་ཆུ་འབབ། ཡང་རི་ར་ལུག་གི་གདོང་པ་ཅན་ར་བ་དེ་འདྲ་སླེབས་འོང་དེའི་བར་དུ་ལ་བཙིར་བརྡུངས་ཁྲག་ཆུ་རྒྱུག། ཡང་ཕར་གྱེས་དུས་ཡ་སོས་ཡོང་དགོས། ཚ་བ་དང་རབ་ཏུ་ཚ་བ་ལ་ཁྲོ་ཆུ་ཁོལ་མ་ནང་བཙོ་དགོས་ཡོད་རེད། ཁྲོ་ཆུ་ནང་མར་བཏབ་བཞག་དུས། ཤ་གང་ག་ཞུ་འགྲོ་དགོས་ཡ་བཏོན་ཡོང་བ་ད་ག་ནས་མདུང་རྒྱག་གི་རེད། ཡང་ཤ་ཚུགས་བཏགས་ཡོང་གི་རེད། མདུང་དེ་ལ་ཚ་བ་ལ་མདུང་རྩེ་གཅིག་རེད། རབ་ཏུ་ཚ་བ་ལ་མདུང་རྩེ་གསུམ་རེད། རྩེ་གཅིག་དེ་རྐུབ་ལས་བརྒྱག་མགོ་ལ་བཏོན་གི་རེད། རྩེ་གསུམ་དེ་རྐུབ་ལས་ཡ་བརྒྱག་ནས་དཔུང་པ་གཉིས་དང་མགོ་གསུམ་ལས་བཏོན་ཡོང་གི་རེད། ཡ་བཏོན་ཡོང་ན་ལྕགས་བསྲེགས་ས་གཞི་སྒང་དུ་བཞག་གི་རེད།

ཁྲོ་ཆུ་གང་མང་གི་སྟེང་ལ་འགྲོ་ཞག་ལ་འགྲོ་འོག་ལ་འགྲོ་ཁྲོ་ཆུའི་ནང་ལ་མར་དམྱལ་བ་མར་བ་མང་པོ་བཙོས། ད་དམྱལ་བའི་བྱེ་བྲག་ལ་བཤད་ཚར་ཡག་ཡོད་མ་རེད་ཚ་དམྱལ་ལ། ཨ་ནི་དམྱལ་བ་རེ་རེ་གི་ཕྱོགས་ལ་ཞིང་ཁང་ཐ་ལ་ལྷག་པ་བཞི་བཞི་བཞི་བཞི་བཅས་ནས། མེ་མ་མུར་མེ་མ་མུར། ཨ་ནི་རོ་མྱགས་ཀྱི་འདམ། སྤུ་གྲི་བཏང་པའི་ལམ། ད་སྤུ་གྲི་གཏམས་པའི་ལམ་དང། འདི་རེད། ཤལ་མ་ལིའི་སྡོང་པོ་དང། འདི་ཚོ་གང་ག་མཚོན་ཆ་ལ་བརྟེན་པ་ཕྱོགས་གཅིག་རྩིས་ད་དེ་ཚ་ནས་ཆུ་བོ་རབ་མེད་འགྱུར་རྗེས་ཆུ་བོ་རབ་མེད་དེ་ཕྱོགས་བཞི་ལ་ཕར་ཡོང་བ་རེད་དམྱལ་བ་རེ་རེ་ལ་ཕྱོགས་བཞི་ལ་བཞི་རེ་བཞི་རེ་བཞི་རེ་རྩིས་འོང་དུས་ནི་འདི་ཡོད་རེད། ག་རེ་ཞུ་དགོས་རེད་དྲུག་ཅུ་རེ་བཞི་ད་འདི་ང་རང་ཚོའི་མངོན་པ་ནས་བཤད་ལུགས་རེད་མདོ་སྡེ་དྲན་པ་ཉེར་གཞག་ནས་བཤད་དམྱལ་བ་དེ་ལས་ལྷག་པ་དེ་འདི་བས་ཁ་བཤད་ལ་ཁོ་མོ་ཐོག་ཚོ་སོང་ཙང་ཡང་ཐོག་ཁ་དེ་མ་བའི་སྔ་ཐོག་འགྲོ་པོ་དེ་འདྲ་ཡོད་དེ་བ་དེའི་རྩ་ལ་མ་ཁྲོ་ཆུ་ཁོལ་མ་བླུགས་ཡོང་དུས་ཁྲོ་ཆུ་མེ་འབར་བ་ཡར་ནས་མར་བྱུང་ཡོང་ནི་མེ་མི་གས་པའི་མེ་ཚོ་མགོ་ལ་མར་བླུགས་པའི་མེ་ག་འགའ་བ་ཁྲོ་ཆུ་ནང་དུ་བཙོ་ཡག་འགྲོ་དམྱལ་བ་ཁེང་ས་དེ་འདྲ་ཡོད་རེད། ལས་ལ་དེ་འདྲ་བཤད་ཐུབ་ཡ་ཡོད་མ་འདུག་ད་ཚེ་རིང་ཐུང་ལ་བྱེད་མཁན་ནི་ཚེ་ཐུང་ཤོས་དམྱལ་བ་ཡང་སོས་རེད།

དེ་ཙམ་ནམ་མཁའ་ནས་ཁྱོད་རྣམས་སོས་པར་གྱུར་ཅིག་ཟེར་བའི་སྒྲ་ཇི་ལྟར་གང་ག་ཧྲོག་ཏུ་ཡར་ལངས་ཡོང། གསོན་པོ། ཡང་ཐང་ཐང་རེ་འོང། ཡང་གཙག་རེས་བྱས། ང་རང་ཚོ་མི་ཡི་ཞག་པོ་གཅིག་ལ་ཁོང་ཚོ་གཙག་རེས་ཚར་བརྒྱ་ཡོད། ད་དེ་འདྲ་ཡིན་ཙང། མི་ཡི། ང་རང་ཚོ་མི་ཡི་ལོ་གཅིག་ལ་ཡང། ལོ་ལྔ་བཅུ་ཐམ་པ་ལ་རྒྱལ་ཆེན་རིགས་བཞི་གི་ཚེ་གཅིག་རེད།

ད་དེ་འདྲ་ཡར་རྩིས་འགྲོ་དགོས་ཙང་ལི་ཚེ་ཚད་ལ་བསམ་བློ་གཏོང་ནས་དཔེ་ཡི་ཐང་ཆད་དགོས་ཡ་འགྲོ། ཧན་འགའ་ཤས་ལས་ཆེན་པོ་རང་མེད་པར་ལས་ཀྱི་ལྷག་མ་མྱོང་མཁན་ཡིན་ན་དམྱལ་བ་ནང་ལ་མ་སྐྱེས་ཉེ་འཁོར་དམྱལ་བ་ནང་སྐྱེས་བསྡད་མཁན་ཡོང་གི་རེད། ཁ་ཤས་དམྱལ་བ་ནང་ལ་ལས་རྫོགས་ཤི་འཕོས་ནས་ཡང་ཡར་སྐྱེས་འོང་མཁན་ཡོང་གི་རེད། ཁ་ཤས་དམྱལ་བ་ནང་ལས་ཀྱི་ལྷག་མ་ལུས་ནས་དམྱལ་བའི་ཉེ་འཁོར་དམྱལ་བ་ནང་ཕར་འགྲོ་དགོས་མཁན་ཡོང་གི་རེད།

ཁྱེད་སུ་ཡིན། སྒོ་ང་ལས་སྐྱེ་བ་གནས་བརྟན་བྲག་དང་ཉེ་བྲག། ཉེ་བའི་བྲག། གཉིས་པོ་སྟེ། བྱུང་ཡོད། ཁྲུང་ཁྲུང་གི་སྒོ་ང་ནས་སྐྱེ་བ་རེད། རྒྱལ་ཏི་ཁྲུང་ཁྲུང་གི་སྤུ་གུ་རེད་གནས་བརྟན་གཉིས་བྱུང་ཡོད། ད་དེ་ནང་བཞིན་ཀེ། ཚང་སྐྱིད་མའི་སྤུ་གུ་སུམ་ཅུ། སྒོ་ང་སུམ་ཅུ་སོ་གཉིས་ལས་སྐྱེ་བ་སྤུ་གུ་སུམ་ཅུ་སོ་གཉིས་ཡོད་རེད། དེ་འདྲའི་ཡོད་ས་མི་སྒོ་ང་ནས་སྐྱེ་བ་ཡོད་རེད། དྲོད་གཤེར་ལས་སྐྱེ་བ་བུ་རམ་ཤིང་པའི་བསྟན་པ་ཟེར་དེང་སང་སངས་རྒྱས་ཀྱི་གདུང་དེ་ལ། རྒྱལ་པོ་ཟས་གཙང་གི་རིགས་རྒྱུད་དེ་ལ་སྔོན་མ་ཉེས་མེད་ཉེས་སེ་ངན་ཏེ། རྒྱལ་པོས་གསལ་ཤིང་ལ་བསྐྱོན་ནས། ཨ་ནི། ད་ལྟ་དེ་ལོ་རྒྱུས་མང་པོ་བཤད་རྒྱུ་མི་འདུག་གང་ལྟར་ཡིན་པའི་བ་དེ་འདྲ་ཅིག་ལ། དྲོད་གཤེར་ལས་སྐྱེ་བ་བྱུང་ཡོད་རེད། བུ་རམ་ཤིང་ནས་སྐྱེ་བ་ཅིག། དེང་སང་སྐྱེ་གནས་བཞི་ཡོད་རེད། ད་ལྷ་ཚོ་ནི་རྫུས་སྐྱེས་ཤ་སྟག་རེད་མངལ་སྐྱེས་ཡོད་མ་རེད། ངན་སྐྱིད་ཡོད་ཀྱི་ཕ་དར་བཞག། འདོད་པའི་ལྷ་ནི་ལྷ་དེ་ཚོ་ལ་གཡག། གཟུགས་ཀྱི་ཁམས་ཀྱི་ལྷ་དེ་ལ་ཕོ་མོའི་དབྱེ་བ་ཡོད་བ་རེད་དེ་ཕོ་མཚན་མོ་མཚན་ཡོད་བ་མ་རེད། ཕོ་མོའི་དབྱེ་བ་དེ་སྐད་ཀྱི་ང་རོ་ཐུ་ལོད་དང་སེམས་ཀྱི་ཤུགས་ཆེ་ཆུང་རེད་བ་དེ་འདྲའི་ཐད་རྩལ་བཞག་བརྗོད་མི་འགྲོ། ད་ཡིན་ནའི་གང་ཡིན་མིན་མིན་ནི་ད་སྐྱེ་ཡག་དེ་དེ་འདྲའི་བྱས་སྐྱེ་འགྲོ་གོ་རེད། ད་སྐྱེ་འགྲོ་དུས་ག་འདྲའི་བྱས་སྐྱེ་གི་རེད་འོ་ན། སེམས་ཅན་བར་དོ་བ་དེ་ང་ཚོ་མི་ལུས་ལེན་པའི་དབང་དུ་བྱས་པ་རེད། མི་ལུས་ལེན་ནི་བྱས་སོང་ན་ཕ་མ་གཉིས།

དཀར་ཟའམ་དྲི་ཟ་ཉེ་བར་འཁུ་བ། དྲི་ཟ་ཟེར་དུས་འདྲེ་ལ་ཟེར་བ་རེད། གདོན་འདྲེ་ལ་ཟེར་བ་རེད་གདོན་འདྲེ་མ་ཟེར་བར་དོ་བ་ལ་ཟེར་བ་རེད་བར་དོ་དེ་འཁྲིས་དེ་བ་ཡོང་བར་ཁ་རུ་འཁེལ་བ། ཨོ་ད་དེ་རྗེས་འཛོམས་དགོས་རེད། དེ་འཛོམས་སོང་ནས་ནི་བར་དོ་བ་དེ་གིས་ལས་ཀྱི་དབང་གིས་ཕ་མ་ཉལ་པོ་བྱས་པ་མཐོང་གི་ཡོད་རེད། དཔེ་སྒྱུ་མ་བཞིན་དུ་བའི་འཁྲིག་པའི་བཟོ་འདྲ་ཕ་མ་འཁྲིག་པའི་བཟོ་འདྲ་ཅིག་མཐོང་གི་ཡོད་རེད། མཐོང་ཡོང་དུས། ཁོ་བུ་ལ་སྐྱེ་མཁན་ཡིན་ན་མ་ལ་ཆགས། བུ་མོ་ལ་སྐྱེ་མཁན་ཡིན་ན་ཕ་ལ་ཆགས། ཨ། བུ་ལ་སྐྱེ་མཁན་ཡིན་ན་མ་ལ་ཆགས་ནས། ཨ་ནི། མ་ལ་ཆགས་ནས་མ་ལ་འདོད་པ་སྐྱེས་པ་གཙང་པའི་སྐུ་དེ། ཨ་ནི། ཕ་མ་གཉིས་ལྕགས་སློག་གི། མཚན་མ་མ་གཏོགས་གཟུགས་མི་མཐོང་ལ་རིག་འགྲོ་རེ། དེ་མ་མཐོང་དེ་རྟོགས་བ་ཚེ་དེའི་རྐྱེན་གྱིས་ཁོང་ཁྲོ་བྱས་ནས་ཤི་གོ་རེ། ཁོང་ཁྲོ་བྱས་ནས་ཤི་གོ་རེ་ཚེ་ཤི་དུས་ཁོ་རང་ཁོང་ཁྲོ་བྱས་ཨ་རོ་ཨ་ནང་གི་ཤི་ཡ་ཡོད་མ་རེ་ཕ་ཡི་སྤྱི་བོ་ནས་འཛུལ་འགྲོ་གི་རེ། ཁོ་རང་འཛུལ་བ་ཡི་བསམ་པ་ཞིབ་པོ་ཡོད་མེད་མི་ཤེས། ཞིབ་པོ་ཤེས་གི་མ་རེད་བར་དོ་བར། དེ་ནས་ཕ་ཡི་ཐིག་ལེ་དང་ཆ་ལ་ཡོང་ནས་མ་ཡི་མངལ་དུ་ཞུགས་འགྲོ་དུས་མ་ཡི་ཐིག་ལེ་དང་འདྲེས་ནས་རྣམ་ཤེས་དེ་དེར་ཞུགས་པ་དང་བར་དོ་བའི་ལུས་འགག་འགྲོ་བ་དུས་མཉམ་རེད་དེ་ཡི་བར་དུ་བར་དོ་བའི་ལུས་ཡོད་རེད། བར་དོ་བའི་ལུས་འགག་འགྲོ་དུས་ཐིག་ལེ་དཀར་དམར་འདྲེས་པའི་དཀྱིལ་ནས་ཞུགས་སོང་བ་རེད། ཐིག་ལེ་དེ་ལས་གསུང་ཡག་དེ་ལ་ཐིག་ལེ་མཐའ་མ་དེ་ལ་ཐིག་ལེ་སྐ་བོ་གཅིག་གི་ཐིགས་པ་རེ་རེ་ཡོང་བ་ཆོས་ཉིད་ཡིན་ཙང་དེ་ཡི་སྐབས་སུ་སྐྱེ་བ་གི་ཞུགས་དགོས་གསུངས་ཡོད་རེད། དེ་ནས་འོ། སྐྱེས་ཚར། ཨ་ནི་བར་དོའི་ལུས་ཡོད་མ་རེད། རྣམ་ཤེས་ཁོ་རང་ཡོད་རྣམ་ཤེས་ལུས་ཀྱི་རྣམ་ཤེས་ཡོད་རེད། དེ་ལས་ཐེམ་བུ་ཕྲན་བུ་གཅིག་ལ་ལུས་རེག་ཙམ་ཚ་བོ་གཅིག་ཡོད་རེད་ཚ་ན་ཚ་འདུག་ཅིག་དེ་ག་འདྲི་བྱེད། ཡིད་ལ་བའི། ཆགས་སྡང་རྨོངས་གསུམ་གྱི་བྱ་བ་ཞུགས་བྱེད་ཅིག་ཡོད་རེད། མིག་གི་བལྟ་ཡ་ཡོད་མ་རེད་རྣ་བ་གི་ཐོས་ཡ་ཡོད་མ་རེད་སྣ་ཡོད་མ་རེད་ལྕེ་གི་མྱོང་ཡ་ཡོད་མ་རེད་མ་གཞི་མིག་སྣང་དུ་གཟུགས་པོ་མེད་པ་དེ་དུས་དེ་དུས། ད་དེ་ལས་ཞག་པོ་བདུན་བདུན་ལ་སྐ་རུ་སྐ་རུ་སྐ་རུ་འགྲོ་སྐ་རུ་སྐ་རུ་འགྲོ། མེར་མེར་པོ་ནར་ནར་པོ་གོར་གོར་པོ་ལྟར་ལྟར་པོ་མཁྲང་འགྱུར་ཟེར་ན་ག་ང་ཞག་པོ་བདུན་བདུན་ཉི་མ་བཞི་བཅུ་ཞེ་དགུ་རིང་ལ་ཡར་སྨིན་དགོས་རེད། ཡང་ག་རོག་རྡོག་རྡོག་རི་བོ་བས་གནས་བཟོད་པ་རུ་ཆགས་ཡོང་གི་རེད། སྨིན་པའི་རིང་ལ་གཟུགས་པོ་དེ་ཡར་སྨིན་འགྱུར་བའི་སྐོར་ལ་ན་ཚ་ཆེན་པོ་ཡོད་རེད། ཨ་ནི་མཁྲང་འགྱུར་རེད་འོང་དུས། ཨ་ནི། བུ་ཡིན་ན་ནི། ཨ་མ། རྒྱབ་ལོགས་པར་ཁ་ལོག་དེ་ཡོད་རེད་མགོ་དེ་གཡོན་ངོས་དེ་བཞག། བུ་མོ་ཡིན་ན་ནི་མདུན་ལ་ཁ་ལོག་མགོ་དེ་གཡོན་ལ་བཞག་བསྡད་ཡོད་རེད། དེ་བཞག་དགོས་ཡ་དེ་ཞུགས་པའི་གོ་དུས་མ་ལ་ཆགས་ནས་སྤྱོད་པ་ཡིན་ཙང་མ་ལ་ཕར་ཁ་ལོག་བསྡད་པ་ཡིན་ཙང་དེའི་རྐྱེན་གྱིས། བུ་དེ་ཁོག་པའི་ནང་ལོགས་ལ་ཁ་རྒྱབ་ལ་ལོག་སྡོད་དགོས་བྱུང་བ་རེད། བུ་མོ་ཡིན་ན་ཕ་ལ་སྤྱོད་ཕ་ལ་ཆགས་ནས་མ་ལ་རྒྱབ་ལ་ཕ་ལ་སྤྱོད་པའི་རྐྱེན་བྱས་ནས་ཆགས་པ་ཡིན་ཙང་མ་ལ་རྒྱབ་བསྟན་ནས་མགོ་གཡོན་ལ་བྱས་ཕ་དེ་ཁ་མདུན་ལ་ལོག་བསྡད་ཡོད་རེད། ཧོ། འདུག་སེ་བྱས་ད་ཡར་ཡར་ཡར་ཡར་སྨིན། དེ་ནས་དཀར་ཆའི་གཟུགས་ཀྱི་བཟོ་ལྟ་མི་འདྲ་བ་མི་འདྲ་བ་མི་འདྲ་བ་ཆགས་ཏེ་ན་ཚ་གཏོང་གི་གཏོང་གི་གཏོང་གི་བྱས། ཟླ་བ་དགུ་ཞག། ཟླ་བ་བཅུ་ངོ་མཐོང་ཙམ་འདྲ་པོ་ཟླ་བ་བརྒྱད་བདུན་བརྒྱད་འདྲ་པོ་དེ་འདྲའི་ག་རེ་ཡིན་རུང་གཅིག། ད་བཙས་མ་རན་གྱི་བར་དུ་ཨ་མའི་ཁོག་ནང་བསྡད། ཨ་ད་མར་བཙས་པའི་སྐབས་དེ་བར་མངལ་སྒོ་ནང་ལ་མར་ཡོང་དུས་ན་ཚ་ཆེན་པོ། དཔེ་འཇུར་མིག་ནས་དྲངས་པ་འདྲ་པོ་ཅིག་གིས་ན་ཚ་ཆེན་པོ་ཡོང། ད་དེ་བརྗོད་དགོས་པའི་བྱེད་ལུགས་བྱེད་སྟངས་ཡོང་ས་ཡོང་ཉལ་དང་བསམ་བློ་གཏོང་ན་ཤི་མ་འགྲོ་བ་ཡག་པོ་རེད་མ་གཏོགས་ལས་ཀྱི་དབང་གིས་རེད། དེ་ཡང་ཁ་ཤས་ལ་མཚེ་མ་བྱེད་གི་ཡོད་རེད། མཚེ་མ་བྱེད་དུས་ཁོག་པ་ནང་ལ་ལྟག་འོག་བྱེད་བསྡད་དགོས་རེད་གཤིབ་གཤིབ་བྱེད་བསྡད་ས་ཡོད་མ་རེད། སྟེང་ཤོད་བྱེད་བསྡད་དགོས་རེད་བུ་སྣོད་གཅིག་གི་ནང་ལ། སྟེང་ལ་སྡོད་མཁན་དེ་ཕྲུ་གུ་གཞོན་པ་རེད་འོག་ལ་སྡོད་མཁན་དེ་ཕྲུ་གུ་རྒན་པ་རེད། མ་རེད། སྟེང་སྡོད་མཁན་དེ་ཕྲུ་གུ་རྒན་པ་རེད། འོག་སྡོད་མཁན་དེ་གཞོན་པ་རེད། རེད་བ་དེ་སྔན་ལ་དང་པོ་ཆགས་མཁན་དེ་སྟེང་དེ་རེད། ད་གཉིས་པ་ཆགས་འགྲོ་མཁན་དེ་དེའི་འོག་དེ་རེད། ད་མི་ཡོང་གི་རེད་བ། ད་མཚེ་མ་གསུམ་མཚེ་བྱེད་ན་གསུམ་པ་དེ་དེའི་འོག་དེ་དེའི་འོག་རེད། མར་སྐྱེས་འོང་དུས་གཤམ་མ་དེ་སྔན་ལ་མར་སྐྱེས་འོང་རེད། མཚེ་མ་སྐྱེས་འོང་དུས་སྔོན་ལ་སྐྱེས་མཁན་དེ་བུ་གཞོན་ཤོས་དེ་རེད། གཞུག་མ་སྐྱེས་མཁན་དེ་མཚེ་མ་རྒན་པ་རེད། དེང་སང་ང་ཚོས་མཚེ་མ་རྒན་པ་གཅིག་གོ་ལྡོག་ཆགས་ཤག་སྔོན་ཡོང་མཁན་དེ་རྒན་པ་རེད། དེ་རྒན་པ་ཡིན་མདོག་མེད་ཟེར་ཞིག་ཨའོ་དེ་གཟུགས་ཏོག་ཆེ་ཨ། གཟུགས་པོ་ཆེ་ག་རེད་ཁོ་སྔན་ལ་མར་ཐོན་ཡོང་ཙང་གཅིག་པོ་དེ་མ་སྐྱེས་བར་དུ་ལ་ཁོ་གཟུགས་ཏོག་ཚུགས་ཚར་རེད། དེའི་ཚེ་གཟུགས་ཆེ་བ་ཡོང་གི་རེད་དེ་རྒན་ཤོས་དེ་ཡིན་ཟེར་བྱས་ནས་མངལ་འཇུག་གི་མདོ་ཡི་དགོངས་པ་རེད། མཁས་གྲུབ་རིན་པོ་ཆེ་གིས་བསྐྱེད་རིམ་དངོས་གྲུབ་རྒྱ་མཚོ་ལ་གསལ་པོ་གསུངས་ཡོད་རེད། མངལ་འཇུག་གི་མདོ་ལོག་གི་ནི་དགའ་བོ་མངལ་འཇུག་གི་མདོ་ནང་ལ་དཔེ་དེ་ལས་ཀྱང་རྒྱས་ཤིང་རྒྱས་པ་གསུངས་ཡོད་རེད། ད་ལྟ་དེ་ཚོ་ཤེས་དགོས་ཡག་དེ་འཁོར་བའི་སྡུག་བསྔལ་ཤེས་ཡག་གི་རྐྱེན་ལ་འགྲོ་དགོས་པ་རེད། དེ་འདྲའི་ཚེ་ད་སྐྱེ་བ་གནས། སྐྱེ་བ།

བྱས་ཙང་སྐྱེ་ཤི་བར་དོ་གསུམ་མེད་པར་བཟོ་སྦྱང་དགོས་སྦྱང་གཞི་དེ་རེད་བསྐྱེད་རིམ་གྱི་སྦྱང་གཞི་སྦྱང་གཞི་འཆི་བ་བར་དོ་སྐྱེ་བ་གསུམ་བྱས་པ་ལ་འདུ་བ། སྐུ་གསུམ་ལམ་དུ་ཁྱེར་བའི་རྨད་བྱུང་ཐབས་ལ་ཟེར། དེ་སྦྱོང་མཁན་དེ་ག་རེ་ཟེར་སྐུ་གསུམ་ལམ་ཁྱེར་རེད་ཟེར། སྐུ་གསུམ་ལམ་ཁྱེར་དེ་ག་རེ་རེད་ཟེར་ན་བར་དོ་སྦྱོང་བྱེད་ལོངས་སྐུ་རེད།

ཐབས་མང། སྦྱང་གཞི་དང། སྦྱོང་བྱེད་ཀྱི་ལམ། ཡར་སྦྱངས་པའི་འབྲས་བུ་དེ་ཧ་གོ། ད་སྦྱོང་བྱེད་ཀྱི་ལམ་རྫོགས་རིམ་དེ་སྨིན་བྱེད་ཀྱི་བསྐྱེད་རིམ་དེ་རྣམ་གཞག་དེ་ཤེས་ནས་ཨ་ནི་བསྐྱེད་རིམ་ལ་བསླབ་དགོས་པ་རེད་དེ་བྱུང་ན་ཨ་ནི་དངོས་གནས་དྲང་གནས་ཀྱི་དཔེ་སྐྱེ་བའི་དགེ་རྩ་ཆ་ཚང་བ་སྨིན་པར་བྱེད་ཀྱི་ཡག་པོ་ཅིག་ཡོང་ཐུབ་གི་ཡོད་རེད་དེ་མ་གཏོགས་ད་ག་ཚད་ཁར་ཁ་ཐུག་ལ་མ་གཅིག་གཡས་གཡོན་རྩ་ལ་མ་བལྟ་བ་ཅིག་ཁར་ཁ་ཐུག་ལ་མ་གཅིག་བསྒོམས་བཞག་ན་བླ་མའི་རྣལ་འབྱོར་གྱི་ཕན་ཡོན་ཡོང་གི་རེད། བག་ཡིད་ཆེན་པོ་རེ་ལུས་ན་གང་ཡོང་ཆུང་ཆུང་རེ་ན་གང་ཡོང་བག་ཡིད་ཡལ་ལུས་ན་གང་ཡོང། སྟོང་སང་སང་བྱས་བསྡད་ན་གང་ཡོང་ཟེར་འདོད་ཡའང་མེད་ཕན་མའང་མེད་ཕན་དེ་ག་རེ་ཡིན་རོགས། དེ་འདྲ་གྱི་རེད་བ། ད་དེ་འདྲ་ཡིན་ཙང་བསྡུ་རིམ་དེ་ཁ་སང་ཞུ་ཚར་བྱས། ད། བག་ཡིད་མ། བསྡུ་ཡོང་དུས། སྨིག་རྒྱུ་ལྟ་བུ་ནས་གསུངས་པ་ཆུ། ས་ཆུ་ལ་ཐིམ་སོང་ཆུ་མེ་ལ་ཐིམ་སོང་བསམ་པ་དེ་ཚོ། སང་གི་སང་གི་ལ་ངོ་འཕྲོད་པ་བྱས། དེ་ཡག་པོ་སྦྱངས་བཞག་ན། ཨང་རྫོགས་རྫོགས་རིམ་མ་ཐོབ་གོང་ནས་ཤི་དགོས་བྱུང་ན་ད་ཕལ་ཆེར་ནི་རྫོགས་རིམ་ཐོབ་གི་མ་རེད། བསྐྱེད་རིམ་ཡང་ཐོབ་པ་ཁག་པོ་རེད། ལག་ན་ཟིན་པ་ཁག་པོ་རེད། གང་ལྟར་ཤི་བ་ཡིན་ན་ནི་ཤི་དུས་པའི་ལས་ཀྱི་དབང་གིས། འདི་རེད། སྨིག་རྒྱུ་ལྟ་བུའི་སྣང་བ་དེ་ཚོ་ཤར་ཡོང་གི་རེད། དེ་ཤར་ཡོང་དུས། ཡ་ད་ང་ཤི་འགྲོ་བ་འདི་རེད་དེ་རེད་བསམ། ལྟོས་ཨ་ད་འདི་ཨང་ཀི་ཤ་མ་དེ་ལ་འོད་གསལ་ཅིག་འཆར་གྱི་ཡོད། འོད་གསལ་དེ་ལ་ངས་འདི་གཏོང་གི་ཡིན་ཞེས་ཡག་པོ་ཅིག་བསྒོམས་ནས་ངས་སྟོང་པ་ཉིད་དེ་པའི་ཁོང་དུ་ཆུད་པར་བྱས་བསམ་པར་བྱས་འཕེན་པ་དེ་གཏོང་གི་གཏོང་གི་ཡོང་ན། འོད་གསལ་མ་ཤར་ཁ་སྣང་མཆེད་ཐོབ་གསུམ་ཁ་ཐུག་ལ་ཀུན་སློང་ཡོད་མ་རེད་ཀུན་སློང་བརླག་ཚར་རེད། སྟག་མ་འཕེན་པ་དེ་གིས་འཕངས་ནས་འོད་གསལ་སྐོར་ལ་སྟོང་ཉིད་རྟོགས་ཡོང་དགོས་རེད། འོད་གསལ་དེ་གིས་སྟོང་པ་ཉིད་ཤར་བསྡད་པ་དེ་ངོ་མ་འཕྲོད་པ་རེད། ཨ་མ་དང་ཐུག་ངོ་མ་ཤེས་པའི་བཟོ་འདྲ་བྱས་པ་རེད།

ཁ་ནང་མི་ཆེ་དུང་འདྲ་ཚ་སོང། ཨ་འདི་རིང་སང་འདི་ནས་སུང་སུང་སུང་སྒོམ་དགོས་རེད། དེ་གཅིག་གི་ཡིན་ནི་གཅིག་ལ་ངོ་མ་འཕྲོད་ནི་གཅིག་ལ་ངོ་འཕྲོད་གཅིག་ལ་ངོ་མ་འཕྲོད་ནི་གཅིག་ལ་ངོ་འཕྲོད། མཐའ་མ་ང་ཚོ་ཏན་ཏན་ཡོད་མ་རེད། རིམ་གྱིས་འཆི་བ་ཡིན་ན་ནི་པང་འདྲེ་ཡོང་གི་རེད་རིམ་གྱིས་འཆི་བ་མེད་ན་སྟག་ངན་མེད་ཡོང་གི་རེད། གཡང་ལ་ཟག་པ་འདྲ་བོ། ད་མེ་མདའ་རྒྱག་མཁན་དེ་མེད་འགྲོ་ད་བྱིས་པ་ཚོ་ལ་མེ་མདའ་རྒྱག་མཁན་མ་ཡོང་རོགས་བྱས་ན། གཞན་དེ་ལ་བསད་བཞག་ན་འབྱུང་བཞི་རིམ་ག་ལེར་ཐིམ་ལོང་ཡོད་མ་རེད།

ཨང་དེ་དུས་གཅིག་གི་ངོ་འཕྲོད་ཡོང་གི་རེད། མཐའ་མ་དེའི་ངོ་མ་འཕྲོད་ནས་བར་དོར་ངོ་འཕྲོད་ཡོང་གི་རེད། མན་ངག་ཡོད་མཁན། བར་དོའི་ཐོག་མ་ངོ་མ་འཕྲོད་ནས་བར་དོའི་འཁྲུལ་སྣང་ཁ་ཤས་དཔྱད་གཞིའི་ནང་དུ་བྱུང་ནས་ཚར་གཅིག་གཉིས་སོང་ནས་ངོ་འཕྲོད་ཡོང་གི་རེད། དེ་ལ་ལྷ་བླ་མ་ལ་གསོལ་བ་བཏབ། ཚོགས་བསགས་སྒྲིབ་སྦྱང་བྱས། ཕྱག་ཕྲེང་པའི་དགེ་བཤེས་གཅིག་གིས་དགེ་བཤེས་ཕྱག་ཡག་པོ་བཀའ་ཡིན་མ་རེད། དགེ་བཤེས་གོ་ཆག་དེ་གཅིག་གིས། ཐུགས་ཁ་ལ་བ་ཐིའི་ཁང་འདི་བ་རྒྱག་གི་འདུག། སྤང་ལེགས་སྐྲ་སྤུ་དེ་འདྲ་བས་སྣོད་ཁ་བཏང་ནས་འབྲས་ཡོག་རེད་གང་ལགས།

དེ་དུས་མ་ཕན་ན་ཉམས་ལེན་དགོས་གལ་ཅི་ཡོད་མ་རེད། ད་དེ་ཕན་པ་ལ་ང་རང་ཚོ་རྒྱུན་དུ་ཉམས་ལེན་བྱེད་དགོས། སྨིན་པ་སྨིན་ནད་དུ་སྲུང་དགོས། བླ་མ་ཡི་དམ་དབྱེར་མེད་ཀྱི་གསོལ་བ་གདབ་དགོས། འཆི་ཁ་བླ་མ་དྲན་དགོས། ངས་ཁ་སང་ནས་ཤོད་ཡིན་པ་བླ་མ་ལ་སྐྱབས་སུ་མཆིའོ་ཞེས་དཔལ་ལྡན་བླ་མ་དམ་པ་བླ་མའི་མཚན་ག་དུས་དྲན་གྱི་ཡོད་ནས། སོ་སོ་རྩ་བའི་བླ་མ་པས། དངོས་ཀྱི་དཔེ་ཆོས་འབྲེལ་ཐོབ་ས་གི་བླ་མ། དེ་ཚང་མ་ངོ་གཅིག་རེད་དེ་རེད་དེ་ནས་གཅིག་ལ་ཕར་གསོལ་བ་ཤུགས་དྲག་བཏབ་ས་དེ་ལྷང་ལྷང་དྲན་ཐུབ་པ་ཅིག་དགོས་རེད་མ་གཏོགས་དཔལ་ལྡན་བླ་མ་སི་ཏུ་རྡོ་རྗེ་འཆང་ཁོ་རང་རང་ཅིག་རུས་དྲན་ཁྲ་ཆུག་ཆུག་བྱེད་འདོད་ལ་གསོལ་བ་བཏབ། སོ་སོའི་བླ་མ་གང་ག་ཕི་གི། དགོངས་དྲག་དང་རྩ་ལྡན་གི་ཐུགས་ལ་པ་ཉག་ཉག་འདྲ་འདྲ་ཉག་ཉག་བསྡད་བཞག་ན་བྱིན་རླབས་ཡོང་གི་ཡོད་མ་རེད། འགྲོ་མགོན་གཙང་པ་རྒྱ་རས་ཀྱིས། བསྐྱེད་རིམ་བསྒོམས་པ་མང་ལགས་ཏེ་བླ་མ་བསྒོམས་པའི་གོང་ན་མེད། བཟླས་བརྗོད་བྱས་པ་མང་ལགས་ཏེ་གསོལ་བ་བཏབ་པའི་གོང་ན་མེད།

འོ་དེ་བཟུང་བློ་གཅིག་ལ་འཚོ་ནས་དེ། བློ་གཅིག་རྣལ་འབྱོར་པས་རང་གི་ཐོབ་བྱར་གྱུར་པའི་རྣལ་འབྱོར་པ་སངས་རྒྱས་རྣལ་འབྱོར་མའི་ཐུགས་དངོས། ཆོས་སྐུ་དེ་ཡིན་བསམ་པ་ང་རྒྱལ་བཟུང་བྱས་ཡུན་གང་རིང་རིང་བཞག། ད་དེ། ཡིན་པ། ལོངས་སྐུ་ལམ་ཁྱེར་སྒོམ་རྒྱུ་དེ། དེ་ལྟར་སྣང་བ་ཐམས་ཅད་བསྡུས་པའི་སྟོང་པ་ཉིད་ལས་རང་སེམས་བདེ་སྟོང་གི་གཟུང་རྣམ་ཡིན་པ་ལ་རྣམ་པ་བཾ་ཡིག་དམར་པོ་གྱེན་དུ་འགྲེང་བ་ནམ་མཁར་གནས་པར་གྱུར། འདུལ་བ་དག་པའི་ཞལ་སྣང་ལ། འོ་དེ། ཚིག་ཉུང་ཉུང་ཞིག་ལས་ཡོད་མ་རེད་སྒོམ་རྒྱུ། སྒོམ་རྒྱུ་ཉུང་ཉུང་ཅིག་ལས་ཡོད་མ་རེད། དོན་དག་རྒྱ་ཆེན་པོ་རེད། ད་ཕར། བདེ་སྟོང་གི་ཡེ་ཤེས་དེ་ལ་ཕར་ཡིན་བསམ་པ་དེ་ཚོགས་གཟུགས་དྲུག་ཡོང་དུས། དེ་ལ་ཀུན་སློང་ད་དེ་ཀུན་སློང་གཏོང་རྒྱུ་ཡོད་རེད། ཤི་དུས་ཀུན་སློང་ཅི་འདྲ་བསམ་བློ་འཁོར་ཡ་ཡོད་མ་རེད། ཁྲ་ས་དེ་བ་ལས་དེ་རེད། ད་ནི་བསམ་བློ་བཏང། ང་ཆོས། ང་ཆོས་ཀྱི་སྐུ་ལ་བསྡད་ན་སངས་རྒྱས་ཀྱི་ཆོས་སྐུ་ཟེར་མཁན་དེ་སངས་རྒྱས་ཀྱིས་མ་གཏོགས་མཇལ་གི་ཡོད་མ་རེད། སེམས་ཅན་གྱིས་མཇལ་ཐུབ་པ་མ་རེད། སེམས་ཅན་ལ་དངོས་སུ་ཕར། ཆོས་བསྟན་ཐུབ་ཀྱི་མ་རེད། སེམས་ཅན་གྱི་དོན་དངོས་སུ་བྱེད་ཡ་ཡོད་མ་རེད། དེ་ཙང་གཟུགས་སྐུ་གཅིག་ལ་ལ་ཆ་ལྡང་དགོས་འདུག་ངས་ལོངས་སྤྱོད་རྫོགས་པའི་སྐུ་ལ་ལྡང་ངོ་བསམ་པ་བྱས་ནས། ཨམ་བཾ་ཡིག་དེ་བདེ་སྟོང་གི་གཟུང་རྣམ་བཾ་ཡིག་ཅིག་ལ་གྱུར་སོང་ཅེས། བཾ་ཟེར་ཡག་གི་ཡི་གེ་བ་བ་ལ་དགོས་ད་བོད་ཡིག་རང་ང་ཚོ་ལཉྫ་ཤེས་ཀྱི་མ་རེད་བ། བཾ། བཾ། ཅེས། འདོན་འདོན་བཾ་དང་བཾ་ལ་གཅིག་པ་རེད།

ཡི་གེ་བཾ་གྱི་ངོ་བོ་ཟེར་མཁན་འདི་རེད་ཡི་གེ་བཾ་གྱི་ངོ་བོ་ཨེ་ཝཾ་རེད་ཨེ་ཝཾ་ཐབས་ཤེས་ཀྱི་ངོ་བོ་རེད་རྡོ་རྗེ་སྒྲོན་མཚན་གཞི་ཡི་ངོ་བོ་ཡིན་ཟེར་བྱ་བ་རེད། དེ་ཡིན་ཙང། འདོད་པ་དེ་རེད། ད་གཟོད་རྟག་ཏུ་བཾ་ཡིག་བཾ་དེ་དཔེ་ཆ་ནང་བྲིས་འོང་དུས། འདི་ཡོད་རེད། བ་མགོ་ལ་ཐིག་ལེ་མ་ད་ག་མ་རེད། ཐིག་ལེའི་འོག་ལ་ཟླ་ཚེས་ཡོད་རེད་བ་དང་ཧཱུྃ་དང་གཅིག་གོ་རེད། ཐིག་ལེའི་སྒང་ལ་ནཱ་ད་ཡོད་རེད། ད་དེ་དུས་རྒྱུན་ནས་མཁྱེན་དགོས་རེད། འདོད་པ་འདོད་འདོད་པ་ལབ་ལབ་འདི་བའི་ཆེད་འདི་རེད་ཧཱུྃ་ལ་ཁོ་སྙིང་ལྕགས་ཟླ་ཚེས་ཟེར་ཡག་དེ་ར་གོག་ནང་བཞིན་མ་རེད་ཐལ་བག་ནང་བཞིན་རེད་སྒོར་སྒོར་གྱི་བ་ཕྱེད་ཀ་བཏང་བཞག་པའི་ཟླ་ཚེས་རེད་ཟླ་བ་ཕྱེད་ཀ་དེའི་སྒང་ལ་ཐིག་ལེ་དེ་རིལ་རིལ་རེད་ཁོག་སྟོང་རེད་ཨ་དཔེ་ཆ་ནང་ལ་ཁོག་སྟོང་བྲིས་ཤེས་ཀྱི་མ་རེད་བ་རིལ་རིལ་བྱས་ན་ཁོག་ནག་ལིང་རེད་ཨ་ཁོག་སྟོང་རིལ་རིལ་བྱེད་ཀྱི་མ་རེད་བྱས་ཙང་སྒོར་སྒོར་བྲིས་དགོས་རེད།

དེས་ན་རང་གི་སེམས་དེ་བཾ་ཡིག་གི་གཟུགས་གཅིག་ཏུ་གྱུར་སོང་བསམ་པ་དེ་བཾ་ཡིག་དེ་རང་གི་ལུས་དེ་རེད་ད། དང། ཡང་བར་དོ་ཡིན་བསམ་གྱི་ཡོད་མ་རེད། ཡི་གེ། ལོངས་སྐུ་ཡིན་བསམ་གི་རེད་བ་ད་སྔ་བས། མ་འོངས་པ་ན་སངས་རྒྱས་རེད་བ་ད་སངས་རྒྱས་སངས་རྒྱས་བུ་རེད་བ། ད་སངས་རྒྱས། རྣལ་འབྱོར་མའི། པའི། ལོངས་སྤྱོད་རྫོགས་པའི་སྐུ་དངོས་དེ་ང་ཡིན་བསམ་དྲན་དགོས་རེད།

མིང་ཚིག་གཉིས་ཀྱི་རྩོམ་གཞིར་གྱུར་པའི་སྐད་ཀྱི་གདངས་དེ་དབྱངས་ཡི་གེ་རེད། ད་ཡི་གེ་དེ་ལ་དབྱངས་བཅུ་དྲུག་ཡོད་ཨ་ཨ་ཨེ་ཨེ་ཨོ་ཨོ་སྲས་སྒྲུབ་ཅེས་བརྗོད་བྱ་ཡོད་མ་རེད། ཨ་དེ་ཀ་ལ་འདྲེས་སོང་ན་ཀ་ཡི་སྲོག་ལ་ཨ་ཞུགས་ལས་འོང་ན་ཀེ་ཡེ་ཟེར་ཀ་རེད། ཀ་ཨ་ཟེར་ཀ་རེད། ཨེ་དེ་ཀ་ལ་སྲོག་ལ་ཞུགས་ན་ཀེ་ཨེ་ཟེར་ཀ་རེད། ཨོ་དེ་ཀ་ཡི་སྲོག་ལ་ཞུགས་ན་ཀོ་ཨོ་ཟེར་ཀ་རེད།

དེ་ལྷག་བ་ཡིན་ཙང་བམ་སྒྲུབ་ཚར་ན་ཨ་དེ་ལྷག་བ་ཡིན་ཙང་ཨ་དེ། འདི་རེད་ནག་ཅེས་ཨེ་བྱོས་བས་ཕ་རོལ་ཕ་རོལ་གྱི་ཨེ་ཐུང་བས་ནག་ཨེ་ཟེར་ཨ་དེ་ཡ་བརྗོད་ནས་ཨེ་བམ་ཟེར་ཨེ་བམ་གཉིས་སྒྲུབ་བཞིན་ཡོད་རེད། དེ་ཞོར་སྒྲུབ་རེད་ཞོར་ལ་སྒྲུབ་བྱ་བ་རེད་ཨེ་ཨེ་གོ་བ་མ་རེད། ད་བམ་གྱི་འབྲི་བ་རེད། བམ་གྱི་འབྲི་བ་ཡིན་ཏེ་ད་དོན་དག་ཁོ་རང་བཤད་ནས་འབྲི་གི་རེད་ཡ། བམ་ཁོ་རང་གི་དོན་དག་བཤད་བཞག་ན། དེ་ལ་ལུས་ངག་ཡིད་གསུམ་སྐུ་གསུང་ཐུགས་གསུམ་ཚང་ལུགས་དེ་ག་འདྲ་རེད་ཟེར་ན་དུས་འཁོར་གྱི་རྩ་རྒྱུད་ནང་ལ།

འོ་དེ་རེད། དེ་མཚོན་པ་ཡིན་ཙང་དེ་པར་བར་དོ་བར་དོ་དང་ཆོས་མཐུན་གྱི་ཡོད་རེད། ལོངས་སྐུ་ཡིན་བསམ་ན་ང་རྒྱལ་བཟུང་ཆོག་ཡ་རེད་ཀྱི་ཡོད་རེད། ད་དེ་འདྲའི་བཟུང་བ་བར་དོ་ལོངས་སྐུ་ལོངས་སྐུ་དེ་ལ་ང་རྒྱལ་བཟུང་པའི་སངས་རྒྱས་རྣལ་འབྱོར་མའི་ལོངས་སྤྱོད་རྫོགས་པའི་སྐུ་དེ་ང་ཡིན་བསམ་པ་བྱེད་དེ་འཕེན་པ་གཏོང་དུས་ད་ང་ཡེ་ཤེས་ཆོས་སྐུ་སེམས་ཅན་དོན་ཡོང་བ་མི་འདུག་ལོངས་སྐུའི་སྐུ་ལ་ལྡང་བསམ་ནས་ཨ་ནི་བདེ་སྟོང་གི་གཟུགས་བརྙན་བམ་ཡིག་དམར་པོ་ཅིག་ནམ་མཁའ་ལ་བས་མང་ཚེ་རེར་སྐྱེས། ནམ་མཁའ་ལ་གནས་པ་བྱེད།

འདི་རེད་གཅིག་ཕ་རྒྱུད་པའི་ལུགས་ཁོ་རེད། དེ་བཞིན་ཉིད་ཀྱི་བྱང་ཆུབ་ལ་དེ་ཡ་རྩི་ཁོ་རེད། སོ་ཕག་ཆུ་ཚོད་ཟླ་མ་ཟླ་ཚོད་དེ་རེད། ད་མ་རྒྱུད་སྐབས་སུ་དེ་འདྲ་མ་རེད། མངོན་བྱང་ལྔ་ཟེར་ཡ་དེ་ཕ་རྒྱུད་མ་རྒྱུད་ག་པར་ཕྱིན་ནའང་ཡེ་ཤེས་ལྔ་རེད་བ་མེ་ལོང་ལྟ་བུའི་ཡེ་ཤེས་ལ་སོགས་པ་ལྔ་རེད། ད་མ་རྒྱུད་སྐབས་སུ་བདེ་མཆོག་དེ་དོན་གཞན་ནས་དེ་འདྲ་འདུག་པ། ཨཱ་ལི་དང་ཀ་ཟླ་བའི་ཁ་དོག་དཀར་བའི་ཆ་ནས་མེ་ལོང་ལྟ་བུའི་ཡེ་ཤེས། ཀཱ་ལི་དང་ཟླ་བའི་ཁ་དོག་དམར་བའི་ཆ་ནས་མཉམ་པ་ཉིད་ཀྱི་ཡེ་ཤེས།

བདེ་མཆོག་སྐབས་ལ་ཡིན་ན་དབྱངས་བཅུ་དྲུག་གི་ངོ་ཨ་ཨི་ཨོ་རི་ལི་ཨི་ཨོ་ཨང་ཚེ་དབྱངས་བཅུ་དྲུག་གཅིག་ཚུར་བཀོད། ཨ་ཨི་ཨོ་ཚ་བཅུ་དྲུག་པ་གཅིག་ཕར་བཀོད། དབྱངས་དཀར་པོ་སུམ་ཅུ་སོ་གཉིས་རང་གི་མ་འོངས་པ་ན་ཐོབ་ཡག་གི་མཚན་སོ་གཉིས་ཆེད་མི་འགལ་བ་ལ་བཀོད། དེའི་ཕྱི་ལོགས་ལ་དཔེ་བྱད་བརྒྱད་ཅུ་ཚེ་ཨ་དཔེ་བྱད་སུམ་ཅུ་སོ་གཉིས་འདིར་བ་གསལ་བྱད་སུམ་ཅུ་སོ་གཉིས་རེད་པ་ཡིག་དྲུག་སྣོན་མ་རྒྱག་དགོས་རེད། ཀ་ཁ་ག་གྷ་ང་ཙ་ཚ་ཛ་ཛྷ་ཉ་ཊ་ཋ་ཌ་ཌ་ཌྷ་ཌྷ་ཎ་ཟེར། ཊ་ཋ། ཌ། ཌྷ་གཉིས་ལ་སྣོན་མ་རེ་རེ་ཡ། ད་ག་སྣོན་བྱེད་པ་པ་པ། ཏཱ་ཏཱ། ཡ་ཡ་ར་ལ་ཝ་ཟེར་ཉི་ནི་ཏྲི་ཡིག་དྲུག་རྒྱག་དགོས་རེད། དྲུག་པོ་དེ་ག་པར་སྣོན་མ་རྒྱག་དགོས་ནི་ཁོ་རང། ཡི་གེ་ཁོ་རང་གི་མཚམས་ལ་རྒྱག་པ་སྲིད་ཅེས་ན་ཌ་ཌ་ཌྷ་ཌྷ་ཎ། པ་པ་པ་པ། བ་མ། ཡ་ཡ་ར་ལ་ཝ་ཟེར་རྒྱག་ཡ་དེ་རེད། ཡི་གེ་ཁོ་རང་ཡོད་ས་མཚམས་ལ་རྒྱག་པ་ཞུགས་སོང་ཊཱི་ཀ་ད་ནི་ཡོད་རེད།

མིག་གི་འོག་དེ་ཨེ། ཨེ་གཉིས་བརྩེགས་ཅིག་ཨེ་གཅིག་ཕར་ལོག་གཅིག་ཚུར་ལོག་ཁོ་གཉིས་ཆོས་འབྱུང་གཉིས་བརྩེགས་ལ་གྱུར། དེ་གི་དཀྱིལ་ལ་ཟླ་བའི་ཟླ་བ། ཟླ་བའི་དཀྱིལ་འཁོར་ཅིག། དེ་གོང་ལ། དཀར་ལ་དམར་བའི་མདངས་ཕོག་པ་ཅིག་དཀར་ལ་དམར་བའི་མདངས་ཕོག་པ་དེ་སངས་རྒྱས་ཡབ་ཡུམ་གྱི་བྱང་སེམས་དཀར་དམར་གྱི་ངོ་བོ་རེད། དེ་ཐོག་ལ་བམ། ཡིག་འབྲུ་དཀར་དམར་གཉིས་བཀོད་འོག་ཡིན། ཡིག་འབྲུ་དམར་པོ་ཨོམ་གསུམ་མའི་སྔགས་ཕྲེང་ཁ་དོག་དམར་པོ་རེད། དེའི་མདངས་དེ་ཟླ་བ་ལ་ཕོག་པས་ཟླ་བ་ཡང་དཀར་དམར་རེད། དེ་ཡོག་ཡིན་ཙང། ད། དེ་ལ་མཚན་སོ་གཉིས་དཔེ་བྱད་བརྒྱད་ཅུ།

ངས་ཁོ་ལ་ཞུ་དེ་བས་ཡི་གེ་ཡི་གེ་ཕྲལ་བཞག་ན། ཡི་སོགས་དང་ཡང་ཕྲལ་བ་མ་རེད། ཨ་ལི་ཡི་གེ་ཕར་ཕྲལ་བཞག་ན། ཡིག་པ་ཁ་ཁ་ཕྱེས་བཞག་ན་སུམ་ཅུ། བཞི་ཅུ་རེ་འགྲོ་རེད། ཕས་ཕས་ཕས་གསུངས་ལ་ཕ་ཏྲ་ཕ་ཏྲ་སུ་བཅད་ཕ་དང་ཏྲ། སུམ་ཅུ་དྲུག་རེ་འོང་གི་རེད། དེ་འདྲའི་གྲས་ལས་འོང་དུས་ཡི་གེ་བཞི་ཅུ་རེད། ཡི་གེ་བཞི་ཅུ་པོ་དེ་སྲོག་ལྡན་ཡིན་པའི་དབང་དུ་བྱས་ནས། ད་ཁོ་ལ་སྲོག་ཞུ་དགོས་བ་ཡིན་ཙང། སྲོག་སུམ་ཅུ་ཕྲལ་ནས་སྲོག་བཞི་ཅུ་དང་ཡི་གེ་བཞི་ཅུ་བྱས་ནས་ལྡབ་ལོག་བྱས་འོང་དུས་བརྒྱད་ཅུ་རེ་འོང་གི་རེད། ད་བསྐོས་དགོས་མ་རེད། ཡོད་དགོས་རེད་གོ་དོན་ལས་ཡོད་དེ་རེད། ཡོད་ཡོད་ཙང་བརྒྱད་ཅུ་པོ་དེ་རང་གི་མ་འོངས་པ་ན་ཐོབ་རྒྱུའི་དཔེ་བྱད་བརྒྱད་ཅུའི་ངོ་བོ་ཡིན་བསམ་པ་དེ་དེ་ཤེས་དགོས་རེད། ད་སྒོམ་དུས་ཙང་ནི་བས་འཕྲལ་གྱི་གྲངས་ཀ་ཚུད་བྱེད་ཀྱི་ཡོད་མ་རེད་དུས་ཆུང་འཕྲལ་བཏང་དུ་ཤན་ཚུད་བྱེད། གྲངས་ཀ་ཤན་བྱེད་དེ་ཡང་ཚང་བཞག་འདུག་བ་ཏག་ཏག་རེད་བཞག་བསམ་པར་བོ་བྱེད། ཨང་དེ་བྱས་ནས་ད་རང་གི་མ་འོངས་པ་ན་ཐོབ་ཡག་གི་དཔེ་བྱད་བརྒྱད་ཅུ་དང་མཚན་སོ་གཉིས་དེ་བས་དབྱངས་གསལ་གྱི་གཟུགས་བརྙན་ལས་ཤར་ནི་མི་དགེ་འདུག་བསམ་པ་བྱེད།

སྐྱེ་བ་ཅི་ལོག་མི་འདུག། དེ་ཡིན་ཙང་སངས་རྒྱས་ཡོན་གྱི་བྱང་སེམས་ཀྱི་དབྱིབས་སུ་སྐྱེ་བ་ལེན་དགོས། ད་ཡི་གེ་འདི་བྱས་ཏེ་ངས་མ་འོངས་པར་ནི་ཐོབ་ཡག་གི་མཚན་བཟང་སོ་གཉིས་དང་དཔེ་བྱད་བརྒྱད་ཅུ་དེ་ཡིན། ད་འདི་རེད། སྔགས་དང། མ་རེད། ཟླ་བའི། མི་དགེ་ཟླ་བའི་ཁ་དོག་དཀར་ཆ་དེ་མེ་ལོང་ལྟ་བུའི་ཡེ་ཤེས་ལས་མངོན་པར་བྱང་ཆུབ་པ། སྔགས་ཁ་དོག་དམར་པོ་འདི་མཉམ་པ་ཉིད་ཀྱི་ཡེ་ཤེས་ལས་མངོན་པར་བྱང་ཆུབ་པ། རང་དང་གི་དང་བཾ་ཡིག་དམར་པོ་ཡོང། བཾ་ཡིག་དམར་པོ་ཡོང་སྔགས་ཕྲེང་གི་དཀྱིལ་དེ་དེ། མངལ་དུ་ཞུགས་པར་སེམས་པ་སྟེ། བཾ་ཡིག་དམར་པོ་ནི་སྔགས་ཕྲེང་དཀྱིལ་དུ་ཞུགས་པ་སྟེ་སོ་སོར་རྟོག་པའི་ཡེ་ཤེས་ཅན། བཾ་ཡིག་སྔགས་ཕྲེང་དང་བཅས་པ་ལས་འོད་ཟེར་གྱིས་འཁོར་འདས་ཀྱི་སྣོད་བཅུད་ཐམས་ཅད་རྡོ་རྗེ་རྣལ་འབྱོར་མའི་རང་བཞིན་དུ་བྱས་པ་སྟེ། བྱས་ནས་ཚུར་འདུས་པ་སྟེ། བྱ་བ་གྲུབ་པའི་ཡེ་ཤེས་ཅན། དེ་རྣམས་ཡོངས་སུ་གྱུར་པ་ལས་རྟེན་དང་བརྟེན་པའི་དཀྱིལ་འཁོར་དུས་གཅིག་ཏུ་གྲུབ་པ་སྟེ་ཆོས་དབྱིངས་ཡེ་ཤེས་ལས་བྱང་ཆུབ་པ་བྱས་ད་མངོན་བྱང་ལྔ་ཚང་སོང་བ་རེད། དེ་ཚོ་ཧ་གོ་གོ་འདོན་གྱི་ཡོད་རེད་སྒོམ་གྱི་ཡོད་རེད། དོན་འདི་ཡིན་དེ་ཡིན་དེ་ཡིན་བསམ་པ་དེ་དགོས་རེད། དེ་བྱས་ན་ཨ་ནི་མངོན་བྱང་ལྔ་བྱས་པས་ཡག་ཐག་ཆོད་ཅིག་ཚང་འགྲོ་རེད། ཨ་དེ་འདྲ་བྱས་ན་མངོན་བྱང་ལྔ་པོ་དེ་ག་རེ་རེད་ཟེར་ན་ཡེ་ཤེས་ལྔ་ལས་མངོན་བྱང་བྱེད་དགོས་ཡག་དེ། མ་ཡི་ཁོག་པ་ནང་མར་ཞུགས་ཚར་ནས་མེར་མེར་པོ་གོར་གོར་པོ་ནར་ནར་པོ་ལྟར་ལྟར་པོ་མངལ་གྱི་ཅི་ནས་ང་གནས་སྐབས་ལྔ་དེ་མཚོན་པ་རེད། ད་མངལ་ནང་ལ་དཔེ་འདྲ་པོ་འུ་འདྲ་པོ་འདྲ་པོ་བྱས་ཆོས་མཐུན་སྦྱར་རྒྱུ་ཡོད་དེ་ཅིག་གོ་གི་ཡོད་རེད། དག་སྦྱོར་སྦྱར་བ་མ་རེད་ཆོས་མཐུན་སྦྱར་བ་རེད།